ལྷ་ས་གྲོང་ཁྱེར་མལ་གྲོ་གོང་དཀར་རྫོང་ནང་ཆགས་པའི་ཆུ་ལུང་ཟངས་ཀྱི་གཏེར་ཁ་སྔོག་འདོན་གྱི་ལས་འཆར་དེར་རྐྱེན་ངན་ཞིག་འཕྲད་ནས་གནས་སྐབས་རིང་མཚམས་འཇོག་བྱེད་དགོས་བྱུང་བཞག་རྒྱ་ནག་གི་གཏེར་ཁ་སྔོག་འདོན་ཁེ་ཉེན་ལས་ཁང་དེས་གཟའ་ཟླ་བ་ཕྱི་ཚེས་བཅོ་ལྔ་ཉིན་གནས་ཚུལ་ཞིག་སྤེལ་བའི་ནང་གཟའ་ཉི་མ་ཕྱི་ཚེས་བཅུ་བཞི་ཉིན་གཏེར་ཁ་སྔོག་མཁན་གྱི་ལས་མི་དྲུག་ལ་རྐྱེན་ངན་བར་ཆད་བྱུང་ནས་རྙེད་སོན་མེད་པར་གྱུར་བར་བརྟེན་གནས་སྐབས་རིང་གཏེར་ཁ་སྔོག་འདོན་གྱི་ལས་གཞི་དེ་མཚམས་འཇོག་བྱེད་དགོས་བྱུང་ཞེས་བཤད་བཞག་དེ་ཡང། ས་དོང་ནང་ཡང་ཡུར་བ་བཟོ་བཞིན་པའི་སྐབས་ཀྱི་ལས་མི་དྲུག་ས་དོང་ནང་གཟར་ནས་འབྲེལ་བ་བྱེད་མ་ཐུབ་པ་བྱུང་ཡོད་པ་དང། དེ་རྗེས་འཕྲལ་དུ་འཚོལ་ཞིབ་དང་མྱུར་སྐྱོབ་ཀྱི་ལས་དོན་ནུས་པ་ཡོད་ཚད་བཏོན་ཡོད་པ་བརྗོད་ཀྱི་ཡོད་ཀྱང་ཉིན་ཤས་རྗེས་སུ་ལས་མི་དྲུག་པོ་རྙེད་སོན་བྱུང་ཡོད་མིན་གྱི་སྐོར་ལ་གནས་ཚུལ་ཁ་སྣོན་གསར་པ་གང་ཡང་སྤེལ་མི་འདུག་མལ་གྲོ་གོང་དཀར་ཆུ་ལུང་ཟངས་ཀྱི་གཏེར་ཁ་སྔོག་འདོན་གྱི་ལས་ཁང་དེ་རྒྱ་ནག་རྩི་ཇིན་གཏེར་ཁ་སྔོག་འདོན་ཁེ་ཉེན་ལས་ཁང་གིས་བོགས་མ་བཏང་བ་ཞིག་ཡིན་འདུག་ལ། རྒྱ་ནག་གི་ཁེ་ཉེན་ལས་ཁང། རྩི་ཇིན་ལ་བརྒྱ་ཆ་ལྔ་བཅུ་ཙམ་གྱིས་བདག་གི་ཡོད་པ་རེད་འདུག་བོད་དོན་ཉམས་ཞིབ་པ་མིང་བཤད་འདོད་མེད་པ་ཞིག་གིས་མལ་གྲོ་གོང་དཀར་རྫོང་གི་ཆུ་ལུང་ཟངས་ཀྱི་གཏེར་ཁ་སྔོག་འདོན་གྱི་ལས་གཞི་དེ་གང་ཙམ་གསར་པ་ཞིག་ཡིན་པ་དང་ས་གནས་དེར་གཙོ་བོ་ཟངས་ཀྱི་གཏེར་ཁ་སྔོག་འདོན་བྱེད་ཀྱི་ཡོད་པ་བརྗོད་བྱུང། ཁེ་ཉེན་ལས་ཁང་དེས་དྲ་རྒྱའི་ཐོག་གནས་ཚུལ་སྤེལ་བ་ལྟར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་གོང་ཞུས་ས་གནས་དེ་ནས་ཟངས་ཀྱི་གཏེར་ཁ་ཊོན་ཆིག་འབུམ་ཆིག་ཁྲི་ལྔ་སྟོང་ཙམ་བཏོན་ཡོད་པ་དང་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཊོན་ཆིག་འབུམ་ལྔ་ཁྲི་ཉིས་སྟོང་ཙམ་བཏོན་ཡོད་པ་བརྗོད་འདུག་ཡང་གནས་ཚུལ་གཞན་ཞིག་གི་ནང། དེ་སྔོན་ཉིས་སྟོང་བཅུ་བཞི་ལོའི་ཕྱི་ཟླ་དགུ་པའི་ནང། ས་གནས་བོད་མི་ཆིག་སྟོང་ཙམ་གྱིས་མལ་གྲོ་གོང་དཀར་རྒྱ་མ་ཤང་གི་ནང་གསེར་གྱི་གཏེར་ཁ་སྔོག་འདོན་གྱི་ལས་གཞི་ལ་བརྟེན་ནས་རྒྱུག་ཆུ་ཁག་སྦགས་བཙོག་བཟོ་བཞིན་པ་དང་ས་གནས་ཡུལ་མིའི་འཕྲོད་བསྟེན་ལ་གནོད་འཚེ་ཡོང་བཞིན་པར་བརྟེན་ངོ་རྒོལ་གྱི་ལས་འགུལ་སྤེལ་བའི་གནས་ཚུལ་བྱུང་ཡོད་པ་རེད། དེས་མ་ཟད་ཉིས་སྟོང་བཅུ་གསུམ་ལོའི་ཕྱི་ཟླ་གསུམ་པའི་ནང་མལ་གྲོ་གོང་དཀར་རྒྱ་མ་ཤང་གི་གཏེར་ལས་བྱེད་སར། ས་རུད་བརྒྱབ་ནས་ལས་མི་བརྒྱད་ཅུ་ཙམ་རྐྱེན་ལམ་དུ་ཕྱིན་པའི་གནས་ཚུལ་ཡང་བྱུང་ཡོད་པ་རེད། ཁོར་ཡུག་ལ་གནོད་འཚེ་ཡོང་མིན་ལ་མ་ལྟོས་པར། བོད་ནང་རྒྱ་ནག་གིས་གཏེར་ཁ་སྔོག་འདོན་གྱི་ལས་འཆར་མུ་མཐུད་ནས་སྤེལ་བཞིན་པའི་གནས་ཚུལ་འདུག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གནས་མཆོག་མཚོ་པདྨ་དང་པན་ཌོ་བཀྲ་ཤིས་གླིང་བོད་མི་གཞིས་ཆགས་བཅས་སུ་འཚམས་གཟིགས་ས་སྐོར་དུ་ཕེབས་ནས་བོད་མི་ཚོར་གསུང་བཤད་གནང་འདུག་ཟླ་བ་འདིའི་ཚེས་བཅུ་དྲུག་ཉིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གནས་མཆོག་མཚོ་པདྨ་རུ་རྟེན་གཞི་བྱས་པའི་ཁ་ཐོར་བོད་མི་གཞིས་ཆགས་སུ་འཚམས་གཟིགས་ཀྱིས་ཐོག་མར་འོག་མིན་ཐུབ་བསྟན་བཤད་སྒྲུབ་གླིང་དགོན་པར་གནས་གཟིགས་དང། དེ་རྗེས་མཚོ་པདྨའི་ས་གནས་འབྲེལ་མཐུད་པའི་ལས་ཁུངས་དང་ས་གནས་རང་བདེན་ཚོགས་ཆུང། མི་དམངས་སྤྱི་ཁང། ས་གནས་འཕྲོད་བསྟེན་སྨན་ཁང་བཅས་ལ་འཚམས་གཟིགས་སུ་ཕེབས་ཡོད་པ་མ་ཟད། གནས་མཆོག་མཚོ་པདྨར་གནས་གཟིགས་དང། མཚོ་པདྨ་དབུ་རྩེ་རི་ཁྲོད་དང། གུ་རུའི་སྐུ། འཛི་སྒར་བཀྲ་ཤིས་ཐུབ་བསྟན་ཆོས་འཁོར་དགེ་འཕེལ་གླིང་དགོན་པ། ཟངས་མདོག་དཔལ་རི། ཨུ་རྒྱན་ཧེ་རུ་ཀའི་རྙིང་དགོན་བཅས་སུ་རིམ་པས་གནས་གཟིགས་སུ་ཕེབས་ཡོད་འདུག་ཕྱི་དྲོ་སྲིད་སྐྱོང་མཆོག་གིས་མཚོ་པད་མ་ཁུལ་གནས་སྡོད་བོད་རིགས་མང་ཚོགས་དང་ཐུག་འཕྲད་ཀྱིས་གསུང་བཤད་གནང་པའི་སྐབས་གཙོ་བོ་བཀའ་ཤག་སྐབས་བཅུ་དྲུག་པའི་ལས་གཞི་སྤྱིའི་སྐོར་དང། ལྷག་པར་དུ་བཀའ་ཤག་སྐབས་བཅུ་དྲུག་པའི་བཙན་བྱོལ་བོད་མིའི་མི་འབོར་གྲངས་བཤེར་གནང་ཡོད་པ་དང། གཏན་འཇགས་ཐབས་ཇུས་ཚོགས་ཆུང་གསར་འཛུགས་གནང་བ། དབུ་མའི་ལམ་གྱི་སྲིད་བྱུས་ཀྱི་ལམ་ནས་བོད་རྒྱའི་དཀའ་རྙོག་སེལ་ཐབས་གནང་བཞིན་པ། བོད་པའི་གཞོན་སྐྱེས་རྣམས་རྒྱ་གར་གྱི་གྲོང་ཁྱེར་དང་ཕྱི་རྒྱལ་ཁག་ཏུ་བསྐྱོད་དང་བསྐྱོད་མུས་ལ་བརྟེན་གཞིས་ཆགས་སྲ་བརྟན་ཡོང་བར་ཐུགས་འཚབ་ཡོད་པའི་སྐོར་དང། སྡོད་ཁང་མེད་པ་རྣམས་ཀྱི་གྲངས་ཐོ་བསྡུ་རུབ་དང་ཞིབ་འཇུག་གནང་སྟེ་དཀའ་ངལ་སེལ་ཐབས་གནང་བཞིན་པ་སོགས་ཀྱི་སྐོར་གཏམ་བཤད་གནང་ཡོད་འདུག་དེའི་སྔོན་ལ་ཕྱི་ཟླ་ལྔ་པའི་ཚེས་བཅོ་ལྔ་ཉིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་གིས་སྤོ་འདྲ་བཀྲ་ཤིས་གླིང་བོད་མིའི་གཞིས་ཆགས་སུ་ཕེབས་འབྱོར་གནང་ཡོད་པ་དང་སྐབས་དེར། སུན་མཚོ་མན་གསུམ་དང་སྤོ་འདྲ་བཀྲ་ཤིས་གླིང་ས་གནས་འགོ་འཛིན་དང་ས་གནས་འཐུས་ཚོགས་ས་གནས་རང་བཙན་ཚོགས་ཆུང་བཅས་ཀྱི་འགོ་ལས་ཁག་དང་མང་ཚོགས་བཅས་ནས་ཕེབས་བསུའི་སྣེ་ལེན་གཟབ་རྒྱས་ཞུས་པའི་རྗེས་སྲིད་སྐྱོང་མཆོག་སྤོ་འདྲ་བཀྲ་ཤིས་གླིང་བྱང་ཆུབ་ལྷ་ཁང་དུ་མཆོད་མཇལ་དང་ས་གནས་འགོ་འཛིན་ལས་ཁུངས། ས་གནས་འཐུས་ཚོགས་ས་གནས་རང་བཙན་ཚོགས་ཆུང་གི་ལས་ཁུངས་བཅས་སུ་འཚམས་གཟིགས་གནང་བ་དང་སྦྲགས། དེ་གའི་མང་ཚོགས་དང་ཐུག་འཕྲད་ཀྱིས་གསུང་བཤད་ཡང་གནང་འདུག་ཉིན་རྒྱབ་སྲིད་སྐྱོང་མཆོག་སྤོ་འདྲ་བཀྲ་ཤིས་གླིང་ནས་མན་ཌིར་ཕེབས་ཐོན་གྱིས་ས་གནས་བོད་མིའི་ཁྲོམ་ར་དང་མན་ཌི་ཁུལ་གནས་སྡོད་གནང་མཁན་བོད་མི་རྣམས་དང་ཐུག་འཕྲད་ཀྱིས་གསུང་བཤད་གནང་འདུག། ཡང་གནས་ཚུལ་གཞན་ཞིག་ནང། བྱམས་མགོན་རྡོ་རྗེ་འཆང་ཀྭན་ཏིང་ཏཱའི་སི་ཏུ་པདྨ་དོན་ཡོད་གྲུབ་པ་མཆོག་གང་ཉིད་སྐུ་ཁམས་བདེ་མིན་ལ་མ་ལྟོས་པར་ཕྱི་ཟླ་ལྔ་པའི་ཚེས་བཅུ་གཉིས་ནས་བཅོ་ལྔ་བར་བལ་ཡུལ་ནང་ལ་ཕེབས་ནས་མཛད་པ་དུ་མ་ཞིག་མཛད་གནང་འདུག་དེ་ཡང་ཉེ་ལམ། ནེ་པཱལ་མེ་ཏི་སི་ཏི་ཧཱུསཔིཏལ་ཞེས་པའི་སྨན་ཁང་དུ་སྐྱབས་རྗེ་ཁྲ་འགུ་རིན་པོ་ཆེའི་སར་ཕེབས་ཏེ་ཚེ་དབང་དང་ཚེ་འགུགས་བཀའ་དྲིན་བསྐྱངས་ཐོག་རྒྱལ་བསྟན་སྤྱི་དང་བྱེ་བྲག་གི་དོན་དུ་སྐུ་ཚེ་ཡུན་གནས་དགོས་པའི་གསོལ་འདེབས་དང་ཐུགས་སྨོན་ཡུན་རིང་མཛད་ཅིང། སྐུ་ཚེ་ཡུན་གནས་སླད་རྟེན་གསུམ་འདེགས་འབུལ་གནང་རྗེས་སྐུའི་སྨན་པ་གཙོ་བོ་དང་ལྷན་དུ་སྙུང་གཞིའི་སྐོར་ལ་བཀའ་མོལ་ཞིབ་ཕྲ་གནང་བཞག། ཕྱི་ཟླ་ལྔ་པའི་ཚེས་བཅུ་གསུམ་ཉིན་བྱམས་མགོན་རྡོ་རྗེ་འཆང་ཆེན་པོ་མཆོག་གིས་བལ་ཡུལ་མཆོད་རྟེན་ཆེན་མོ་བྱ་རུང་ཁ་ཤོར་གྱི་མདུན་ངོས་སུ་གདན་ཞུས་ཐོག་མཆོད་རྟེན་ཆེན་མོའི་མདུན་སྣང་གསལ་ཞལ་ཕྱེ་དང་ཐུགས་སྨོན་ཟབ་མོར་རྒྱལ་བསྟན་དར་ཞིང་འགྲོ་ཀུན་བདེ་བ། འཛམ་གླིང་ཁོར་ཡུག་དང་ནད་མུག་འཁྲུག་རྩོད་སོགས་རྨང་ནས་ཞི་བའི་ཐུགས་སྨོན་གནད་ལ་སྨིན་པ་མཛད་བཞག། ཉིན་རྒྱབ་བཙུན་དགོན་ཐེག་མཆོག་གླིང་དུ་ཆེད་ཕེབས་ཀྱིས་བསྟན་པའི་སྣང་བྱེད་ཆེན་པོ་མཁན་ཆེན་ཚུལ་ཁྲིམས་རྒྱ་མཚོ་རིན་པོ་ཆེ་སྐུ་ན་བགྲེས་ཤིང་སྐུ་ཁམས་ཡུན་རིང་ནས་ལྕི་བ་ལ་ཚེ་སྒྲུབ་དང་ཚེ་འགུགས་བཀའ་དྲིན་སྩལ་ཐོག་བསྟན་འགྲོའི་དོན་དུ་སྐུ་ཚེ་ཡུན་དུ་གནས་པའི་ཐུགས་སྨོན་དང་ཞུ་སྐུལ་གསོལ་འདེབས་ཡང་མཛད་འདུག། ཡང་དཔལ་ཀརྨ་པའི་ཆོས་འཁོར་ཐེག་ཆེན་ལེགས་བཤད་གླིང་དུ། འབྲོང་གསར་གྲྭ་གནམ་ཚང་བླ་མ་ཀརྨ་འཕྲིན་ལས་རིན་པོ་ཆེ་དགུང་ལོ་མཐོ་བའི་སར་ཐུགས་བརྩེ་བ་ཆེན་པོས་ཆེད་ཕེབས་ཀྱིས་ཚེ་སྒྲུབ་དང་ཐུགས་སྨོན་མཚམས་སྦྱོར་རྒྱ་ཆེར་མཛད་པ་དང་སྦྲགས་ཕན་ཚུན་གསུང་གླེང་ཟབ་རྒྱས་ཡང་གནང་བཞག། ཡང་ཚེས་བཅུ་བཞིའི་སྔ་དྲོར་རེ་སྐུལ་ལྟར་སྐྱབས་རྗེ་ཆོས་ཀྱི་ཉི་མ་རིན་པོ་ཆེ་མཆོག་དང་སྐྱབས་རྗེ་སྤྲུལ་སྐུ་ཨུ་རྒྱན་ཡང་སྲིད་རིན་པོ་ཆེ། སྐྱབས་རྗེ་འཕགས་མཆོག་རིན་པོ་ཆེ་གཙོས་བཀའ་རྙིང་བཤད་སྒྲུབ་གླིང་གི་མཁན་སློབ་བཅས་ལ་དམིགས་བསལ་མཇལ་ཁ་ཡང་གནང་འདུག་དེ་རྗེས་ཐད་ཀར་བལ་ཡུལ་ཀོ་པན་དགོན་དུ་ཆེད་ཕེབས་ཀྱིས་ཉེ་ཆར་ཞི་བར་གཤེགས་པ་སྐྱབས་རྗེ་བཟོད་པ་རིན་པོ་ཆེའི་སྐུ་གདུང་གི་མདུན་མཇལ་དར་དང་མཆོད་སྤྲིན་མེ་ཏོག་སོགས་ཕུལ་གནང་བཞག་དེ་ནས་ཕྱི་ཟླ་ལྔ་པའི་ཚེས་བཅོ་ལྔ་ཉིན་རྒྱབ་མཁའ་ལམ་བརྒྱུད་ནས་བལ་ཡུལ་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྒྱལ་སྤྱིའི་གནམ་ཐང་དུ་ཞབས་སོར་བདེ་བར་འཁོད་བཞག།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན

ཨ་ནི་འདི་ནས་ད་ཡང་སྲིད་ནི་རྩད་འཚོལ་གནང་ཡ་ངོས་འཛིན་གནང་ཡ་དེ་གས་ཀྱི་བརྒྱུད་རིམ་ཅིག་བྱུང་ཡོད་རེད་སོང་ཙང་འདི་ནས་བྱས་རྗེས་ནི་ང་ཚོའི་ལེ་ཚན་ནང་ལོགས་ལ་ངོ་སྤྲོད་ཞུ་གི་ཡིན་ལ་ད་ལྟ་ང་ཚོའི་ལེ་ཚན་ནང་ལོགས་ལ་སྔར་རྒྱུན་གཞིར་བཟུང་བྱས་རྗེས་རྒྱ་གར་གྱི་བཞུགས་སྒར་ཁུལ་དུ་ཡོད་པའི་སཱ་ར་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པ།

ལས་དོན་བྱེད་ཕྱོགས་ཀྱི་དོན་ཚན་བཅུ་གསུམ་ཟེར་ཡག་གཅིག་གི་སྐོར་གཅིག་ཡོད་དུས་ཨ་ནི་འདི་ནས་བྱས་རྗེས་ང་ཚོར་ཡང་ངོ་སྤྲོད་ཞིག་གནང་རོགས་གནང་ཞུ་གི་ཡིན། བཀའ་ཤག་བཙུགས་རྗེས་བཀའ་ཤག་གི་ལམ་ལུགས་རྫོང་གཞིས་སྤྲོད་སྟངས་དང་རྫོང་དཔོན་བསྐོས་སྟངས་དང་དེ་ག་ནང་བཞིན་གྱི་བཀའ་བློན་བསྐོ་བཞག་གནང་སྟངས། གཞུང་གི་སྲི་ཞུ་གི་རྩོད་གཞིའི་ལམ་ལུགས་བསྐོ་བཞག་གནང་སྟངས། དེ་ཚོའི་གྲས་ཀྱི་ལམ་ལུགས་དེ་ཚང་མ་ལ་ཨ་ནི་ད་རྒྱ་ནག་ཚོས་ག་རེ་བྱེད་ལ་ང་ཚོས་མཐུན་འགྱུར་གྱི་དོད་དེ་ཚོ་ཐམས་ཐམས་ཅད་ལ་ཨ་ནི་ག་རེ་ཟེར་ན་བོད་ས་གནས་ཀྱི་ལས་དོན་བྱེད་ཕྱོགས་ཀྱི་རྩ་འཛིན་དོན་ཚན་བཅུ་གསུམ་ལ་ཉེར་གཅིག་ཨེ་བཤད་ཀྱི་འདུག་བ། ད་དེ་དུས་སྐབས་འདིའི་སྐབས་སུ། སྲིད་དོན་རྒྱལ་རབས་བཀག་དུས་སྐབས་སུ་ད་གཡུ་ཡི་ཕྲེང་བའི་ནང་དེ་འདྲ་གསུངས་བསྡད་ཀྱི་འདུག་དངོས་ཡོད་གནས་ཚུལ་བྱས་ན་ཁོང་རང་ཚོ་ཡང་ང་ཚོའི་ཕར་ལན་རྒྱག་ཡག་མང་པོ་ཞིག་འདུག་ཨ། དངོས་གནས་ཀྱི་དོན་ཚན་བཅུ་གསུམ་ལ་དུས་སྐབས་དེ་དུས་གནས་ཚུལ་དེ་འདྲ་ཞིག་བྱུང་ཡོད་རེད་ཟེར་ན་ཕལ་ཆེར་དེ་བྱུང་ཡོད་པའི་བཟོ་འདྲ་ཞིག་འདུག་ད་ཡིན་ན་བྱུང་སྟངས་དེ་ག་འདྲས་བྱུང་རེད་ཟེར་དང་དེའི་ནང་ལ་འབྲུ་དོན་ག་འདྲ་ཞིག་འཁོད་ཡོད་རེད་ཟེར་སྦྱོར་བ་དུས་སྐབས་འདིའི་སྐབས་སུ་མདོ་མཁར་ཞབས་དྲུང་ཚེ་རིང་དབང་རྒྱལ་གྱི་རྟོགས་བརྗོད་ཡིན་ན་རེད་དེ་ག་ནང་བཞིན་གྱི་རྡོ་རིང་པཎྜི་ཏ་གི་རྣམ་ཐར་དགའ་བཞི་བ་གི་རྣམ་ཐར་ཡིན་པ་ན་རེད། དེ་ག་ནང་བཞིན་གྱི་རྒྱལ་བ་སྐུ་ཕྲེང་བདུན་པ་གི་རྣམ་ཐར་དེ་ཚོའི་ནང་ལ་ས་གནས་བོད་ས་གནས་ཟེར་གྱི་ཐ་སྙད་ཁོ་རང་མེད་བ་ལས་རྩ་བ་ཉིད་ནས་འཁོད་ཡོད་མ་རེད་ལ་ཕྱིས་ཀྱི་ང་ཚོའི་ལོ་རྒྱུས་དེ་ཚོ་ལའང་འཁོད་ཡོད་མ་རེད་ད་བོད་ས་གནས་ལབ་ནས་ཐ་སྙད་བེད་སྤྱོད་ཐོག་མ་བཏང་མཁན་དེ་ལྔ་བཅུ་ང་གཅིག་ལོ་གྲོས་མཐུན་དོན་ཚན་བཅུ་བདུན་ལ་ཨ་ནི་རྒྱ་ནག་གིས་བཙན་ཤེད་ཀྱི་སྒོ་ནས་ག་རེ་ཟེར་ན་བོད་ས་གནས་ཟེར་གྱི་གྲོས་མཐུན་འདིའི་ནང་ལ་ཞིག་བཀོད་བཞག་ཡོད་ར། དེ་བཀོད་པ་རེད་དེ་ཡིན་ན་ལ་ང་ལྔ་བཅུ་ང་དགུ་བར་དུ་ང་རང་ཚོའི་བོད་གཞུང་བོད་གཞུང་བཀའ་ཤག་ཟེར་གྱི་མ་གཏོགས་ང་རང་ཚོ་ང་རང་ཚོ་ལ་བོད་ས་གནས་སྲིད་གཞུང་ཟེར་རྩ་བ་ཉིད་ནས་འབོད་གི་ཡོད་མ་རེད་ལ་ཐ་སྙད་དེ་བེད་སྤྱོད་བཏང་གི་མི་འདུག་བ་ད་དེ་བཏང་གི་མེད་བ་དེ། བརྒྱད་ཅུའི་ནང་ལ་བཀའ་ཟུར་ང་ཕོད་ངག་དབང་འཇིགས་མེད་ཀྱི་གཏམ་བཤད་ཟེར་དགོས་རེད་བྱས་བཀའ་སློབ་ཟེར་དགོས་རེད་དེ་འདྲས་ཅིག་གི་ནང་ལ་ཚོགས་འདུ་ཅིག་ནང་ལ་དེ་ག་རང་གསུངས་འདུག་བ་རྒྱ་ནག་གི་ངོས་ནས་སྐབས་དེ་དུས་དམག་ཁུལ་ཁང་ཡིན་ན་རེད་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་ཡིན་ན་དེ་ཚོ་གིས་བོད་ས་གནས་སྲིད་གཞུང་ཟེར་བེད་སྤྱོད་བཏང་གི་ཡོད་རེད་དེ་ཡིན་ནའང་ང་ཚོའི་ཕ་ཆོལ་དུ་བཀའ་ཤག་ཁོ་རང་ནམ་ཞག་རྒྱུན་དུ་ལྔ་བཅུ་ང་དགུ་བར་དུ་བཀའ་ཤག་གི་རྒྱུན་དེ་ཡོད་པ་རེད་བ། དེའི་སྒེར་ནི་བོད་གཞུང་ཀྱང་བོད་གཞུང་ཟེར་བེད་སྤྱོད་བཏང་བསྡད་པ་རེད་བ། བྱས་ཙང་འདིས་ཀྱིས་བོད་ས་གནས་སྲིད་གཞུང་ལབ་མཁན་དེ། དུས་སྐབས་དེའི་སྐབས་སུ་རྩ་བ་ཉིད་ནས་ཡོད་པ་མ་རེད་ད་དེ་མེད་དུས་སྐབས་སུ་དེ་འདྲ་དེ་རྒྱལ་བ་སྐུ་ཕྲེང་བདུན་པའི་གི་ནམ། དུས་སྐབས་དེའི་སྐབས་སུ་བོད་ཀྱི་ལོ་རྒྱུས་བཤད་པའི་སྐབས་སུ། དུས་སྐབས་དེའི་སྐབས་སུ་བོད་ས་གནས་སྲིད་གཞུང་ཟེར་དེ་ཐ་སྙད་དེ། བྲིས་བཞག་པ་དང་བཀོད་བཞག་པ་དེ། ཨ་ནི། གཡུའི་ཕྲེང་བ། འདི་ཉིད་རྩོམ་འབྲི་གནང་མཁན་ད་ཆབ་སྤེལ་ལགས་དང་ནོར་བྲང་ལགས་གཉིས་ཀྱིས་ད་རྒྱ་ནག་གི་བཙན་ཤེད་འོག་ཏུ་ག་རེ་ཟེར་ན་ད་བཙན་འཛུལ་ཟེར་ན་ད་རྒྱ་ནག་གི་གནོན་ཤུགས་འོག་ཏུ་བྲིས་དགོས་བྱུང་བ་ཅིག་ཏན་ཏན་ག་རེ་ཟེར་ན་ད་ཆབ་སྲིད་དགོས་མཁོའི་ཆེད་དུ་རང་རེད་མ་གཏོགས་དངོས་ཡོད་གནས་ཚུལ་ལ་ཆབ་སྤེལ་ལགས་ཁོང་རང་བོད་ཀྱི་སྐུ་དྲག་རེད་ཨ་ནི་དེ་ཚོ་གསལ་གསལ་ཐིང་ཐིང་ཧ་གོ་བསྡད་ཡོད་པ་ཞིག་རེད་བ་བྱས་ཙང་འདི་ཡིས་ང་ཚོས་ཀྱི་ཞྭ་སྒབ་པའི་ཀྱི་སྲིད་དོན་རྒྱལ་རབས་ཚུར་བཀག་པ་དང་ད་ཕར་ཞེ་པོ་ཞིག་བཀག་ཡས་འདུག་དེ་ག་ནང་བཞིན་གྱི་དུས་སྐབས་དེའི་སྐབས་སུ་འདིའི་ནང་ལ་ག་རེ་ཟེར་ན་གོང་མའི་བཀའ་མངགས་ཟེར་དེ་གྱི་འགྲོ་ཁ་ལས་སུག་ན་ས་འདིས་ཀྱི་མན་ཇུ་གོང་མས་བཀའ་མངགས་དང་མན་ཇུ་གོང་མས་ཀྱི་ག་རེ་ཟེར་ན་བཀོད་པ་བཏང་ཀྱོག་དང་མན་ཇུ་གོང་མས་ཀྱི་མར་བཀའ་ཕབ་ཀྱོག་ཅིག་རྩ་བ་ཉིད་ནས་རེད་མི་འདུག་བ་ད་དེ་ང་ཚོས་ག་ནས་ཧ་གོ་དགོས་པ་རེད་ཟེར་ན་རྒྱལ་བའི་རྣམ་ཐར་ཡིན་པ་ན་རེད་དེ་ག་ནང་བཞིན་རྡོ་རིང་གི་རྣམ་ཐར་ཡིན་པ་ན་དེ་ག་མདོ་མཁར་བའི་རྣམ་ཐར་དེ་ཚོའི་ནང་ལ་ལྷ་ས་ལ་ཡོད་ཀྱོག་གི་རྡོ་རིང་གུང་ནོ་ཡོན་པཎྜི་ཏ་གི་གཙོ་བོས་འགན་བཞེས་རྗེས་དེ་ག་ནང་བཞིན་གྱི་རྒྱལ་བ་རིན་པོ་ཆེ་ཡོད་དེ་ག་ནང་བཞིན་གྱི་བཀའ་བློན་མདོ་མཁར་བ་དང་ཐོན་པ་དང་ད་འདི་ཚོ་བསྡད་ཡོད་རེད་ཁོ་ཚོ་གྲོས་བསྡུར་བྱས་རྗེས་གཞི་ནས་ག་རེ་ཟེར་ན་ད་བོད་ཀྱི། ཕྱིན་ཆད་ཀྱི་འགྱུར་མེད་རྣམ་རྒྱལ་བཀྲོངས་ཚར་རེད་བ། འགྱུར་མེད་རྣམ་རྒྱལ་བཀྲོངས་ཚར་བ་ཡིན་པ་སོང་ཙང་ད་བོད་ཀྱི་ཆབ་སྲིད་དབང་ཆ་དེ། རྒྱལ་བ་རིན་པོ་ཆེ་དབུ་ཁྲིད་པའི་ཀྱི་དུས་སྐབས་དེའི་སྐབས་སུ། གུང་ནོ་ཡོན་པཎྜི་ཏ་དང་མདོ་མཁར་ཞབས་དྲུང་ཚེ་རིང་དབང་རྒྱལ་དང་ཐོན་པ་སྲི་གཅོད་ཚེ་བརྟན་དང་དེ་ག་ནང་བཞིན་གྱི་དར་ཧན་ཉི་མ་རྒྱལ་མཚན་ཟེར་བཀའ་བློན་བཞི་དང་ཨ་ནི་རྒྱལ་བ་རིན་པོ་ཆེ་གི་དབུ་ཁྲིད་པའི་ཀྱི་བཀའ་བློན་བཞི་གི་འོག་ལ་བོད་ཀྱི་ག་རེ་ཟེར་ན་ཆབ་སྲིད་འཛིན་སྐྱོང་བྱེད་དགོས་པ་རེད་བ། ད་དེའི་གི་འཛིན་སྐྱོང་བྱེད་སྟངས་དེ་ག་འདྲ་ག་འདྲ་བྱེད་ག་ཟེར་ཡས་གི་གྲོས་བསྡུར་བྱས་ཡོང་དུས་སྐབས་སུ་ད་དེའི་ནང་ལ་ཆ་ཤས་ཤུགས་ཆེ་བོ་ལེན་མཁན་ནི་གུང་ནོ་ཡོན་པཎྜི་ཏ་ཁོང་རང་ཆགས་བསྡད་ཤག་ག་རེ་བྱས་ན་དུས་སྐབས་དེའི་སྐབས་སུ་བཀའ་བློན་བགྲེས་ཤོས་ལུགས་བྱས་སྐུ་ཡོན་རྒྱས་ཤོས་ལུགས་ཤིག་ཆགས་བསྡད་གི་འདུག་ཨ་ནི་དེའི་རྗེས་ལ་མདོ་མཁར་བ་དང་ཐོན་པ་སྲི་གཅོད་ཚེ་བརྟན་ཞུ་མཁན་དང། ད་དར་ཧན་ཉི་མ་རྒྱལ་མཚན་ཞུ་མཁན་འདི་ཚོས་ཀྱིས་གྲོས་བསྡུར་བྱས་ཨ་ནི་འདིའི་སྒང་ལ་ཨམ་བན་དེ་གྲོས་བསྡུར་བྱེད་དགོས་ད་ཨམ་བན་གྲོས་བསྡུར་བྱེད་ཡས་སའི་རྒྱུ་མཚན་ག་རེ་ཟེར་ན་དུས་སྐབས་དེའི་སྐབས་སུ་རྡོ་རིང་བསྟན་འཛིན་དཔལ་འབྱོར་ཡིན་ན་མདོ་མཁར་ཞབས་དྲུང་ཡིན་པ་ན་རེད་དེ་ཚོ་ཚང་མ་ལོག་ག་རེ། འགྱུར་མེད་རྣམ་རྒྱལ་གྱི་དུས་སུ་གི་བཀའ་བློན་བྱས་ཨ་ནི་དེ་དུས་སུ་གི་ག་རེ་ཟེར་ན་ད་རྒྱབ་རྩ་ཟེར་ན་འདྲ་སྟོབས་ཤུགས་ཟེར་ན་འདྲ་འགྱུར་མེད་རྣམ་རྒྱལ་གྱི་ཕྱོགས་གཏོགས་དེ་དང་མན་ཇུའི། ཉེ་འཁོར་ཨམ་བན་གྱི་ཉེ་འཁོར་ཨ་ནི་དེའི་བར་ལ་ཁེ་བཟང་བླང་ཐུབ་མཁན་སུ་སུ་རེ་ཆགས་ཡོད་ན་ཟེར་ན་མདོ་མཁར་བ་དང་རྡོ་རིང་འདི་ཚོ་ཆགས་བསྡད་རོ། ཨ་ནི་དེ་ཚོས་མུ་མཐུད་བྱས་སོ་སོའི་གི་ཁེ་ཕན་གྱི་ཆེད་དུ་ཨ་ནི་རྒྱལ་བ་རིན་པོ་ཆེའི་སྐུ་ཕྲེང་བདུན་པ་ཡིན་པ་ན་དུས་སྐབས་དེ་གི་ད་མན་ཇུ་གི་མཚོ་སྔོན་ནས་བྱས་སོག་པོ་དང་མན་ཇུ་གི་ཡར་ཕེབས་རོགས་ག་རེ་ཟེར་ན་གདན་འདྲེན་ཞུ་ཡས་དང་དེ་འདྲས་ཡིན་པ་སོང་ཙང་ཐུགས་འདྲིས་ལུགས་བྱས་རྗེས་ད་དེ་ཚོའི་དུས་སྐབས་དེའི་སྐབས་སུ་ཁོ་ཚོ་ཚང་མ་ལོག་ག་རེ་ཟེར་ན་མན་ཇུ་ལ་ཐུགས་སྣང་ཉེ་བོ་དང་མན་ཇུ་ཨམ་བན་དང། མཉམ་འབྲེལ་ལུགས་བྱས་རྗེས་བོད་ཀྱི་ཆབ་སྲིད་དེ་ཁོ་ཚོ་རང་གིས་ཤ་སྟག་བདག་སྐྱོང་ཐུབ་འོས་ཀྱི་བསམ་བློ་དེ་འདྲ་ཞིག་བཏང་གི་ཡོད་ཟེར་བ་དེ་འདྲ་ཡིན་དུས་སྐབས་སུ་ད་ཨམ་བན་གི་ལ་སྟབས་བསྟུན་ལུགས་བྱས་རྗེས་ཨ་ནི་ཁོ་རང་ཚོས་ཀྱི་དོན་ཚན་བཅུ་གསུམ་སྒྲིག་བཞག་རྒྱུ་དེ་ཨ་ནི་མན་ཇུ་ན་གོང་མ་ལ་ཅིག་བྱས་ན་བཏང་ཡོད་སྲིད་པའི་གི་ཅིག་འདུག་ག་ཟེར་ན་བཏང་ཡོད་པ་དེ་ང་ཚོས་ག་ནས་ར་ལུགས་ཅིག་འཕྲོད་གི་འདུག་ཟེར་ན། ད་བོད་ཀྱི་རྒྱལ་ཚབ་གཉིས་པ་ཚེ་སྨོན་གླིང་ཚབ་ད་རྒྱལ་ཐོག་དང་པོ་ཚ་དོར་ངག་དབང་ཚུལ་ཁྲིམས་ཀྱི་རྣམ་ཐར་ནང་ལ་དུས་སྐབས་དེ་གི་དོན་ཚན་བཅུ་གསུམ་དེ་ཨ་ནི་ག་རེ་ཟེར་ན་བཏང་བ་རེད་ཨ་དེ་གི་ལས་དོན་བྱེད་ཕྱོགས་དེ་དེ་འདྲས་རེད་ཟེར་ཅིག་བཤད་གི་འདུག་ད་ཡིན་པ་ན་དེའི་ནང་ལ་ང་ཚོས་ཀྱི་ཕྱི་ལ་ད་ལྟ་ང་ཚོ་ཐམ་དེབ་ནང་ཟེར་ཅིག་བཏོན་ཡོད་རེད་དེ་ག་ནང་བཞིན་གི་ད་ལྟ་ཕྱི་ལ་བོད་ནས་བཏོན་རྒྱུ་གི་ཨ་ནི་ལོ་རྒྱུས་ཡིག་ཆ་དེ་ཚོའི་ནང་ད་ཡཱ་ཧན་ཀྲང་གིས་ཏཱ་ལའི་བླ་མའི་རྣམ་ཐར་ཞེས་སོགས་ལ་དྲི་ལི་སྤྲད་ལ། ཚང་མ་ལོ་མན་ཇུའི་མི་སྣ་གི་བསྐོ་གཞག་བྱས་ཆོག་བཟོ་འདྲ་དང། ལས་དོན་ཚང་མ་ལ་ཁོ་ཚོ་ལ་ག་རེ་ཟེར་ན་ཐག་གཅོད་བྱེད་དབང་གི་གནས་ཚུལ་ལུགས་ཤིག་བཀོད་བཞག་གི་འདུག་དེ་འདྲ་རྩ་བ་ཉིད་ནས་དངོས་ཡོད་གནས་ཚུལ་ལ་གསལ་གི་མི་འདུག་བ། དུས་སྐབས་གཅིག་གི་ལོ་རྒྱུས་ཡིག་ཆ་དེ་ཚོ་བལྟས་པ་ན། གནད་དོན་ཁ་ཤས་ཅིག་མན་ཇུའི་ཨམ་བན་དང་གྲོས་བསྡུར་ལུགས་བྱས། གནད་དོན་ཁ་ཤས་ཅིག་སྐབས་དེ་དུས་ཀྱི་བཀའ་བློན་ཚོ་དང། རྒྱལ་ཚབ་ཡིན་ན་འདྲ། དེ་ག་ནང་བཞིན་རྒྱལ་བ་རིན་པོ་ཆེ་ནས་གྲོས་བསྡུར་གྱི་ཐུགས་ཐག་གཅོད་གནང་ཡས། ལྷག་པར་དུ་དེ་གྲོས་བསྡུར་ཚང་མ་ལོ་མཐའ་མའི་གྲོས་བསྡུར་དེ་སུ་ལ་དྲི་དགོས་ཀྱི་ཡོད་རེད་ཟེར་ན་རྒྱལ་བ་རིན་པོ་ཆེ་ལ་ཡར་བཀའ་འདྲི་ཞུ་དགོས་ཀྱི་དེ་འདྲས་ཀྱི་དོན་གནས་ཚུལ་འདི་འདྲ་འཁོད་དུས་སྐབས་སུ་དོན་དངོས་ཐོག་ལ་དུས་སྐབས་དེའི་སྐབས་སུ་དངོས་གནས་ཀྱི་དབང་ཆ་དེ་སུ་ལ་ཡོད་རེད་ཟེར་ན་རྒྱལ་བ་རིན་པོ་ཆེ་ལ་ཡོད་བྱ་རྒྱུ་གི་ད་དེ་ང་ཚོས་ཡིག་ཆ་རང་གི་ཐོག་ནས་མར་བང་རིམ་བྲིས་ཀྱི་བལྟས་ཡོང་དུས་སྐབས་སུ་དེ་ག་རང་ཨེ་ག་རེ་ཟེར་ན་ང་ཚོ་ལ་ངེས་ཤེས་འདྲོངས་ཐུབ་ཀྱི་འདུག་བྱས་ཙང། རྒྱལ་བ་སྐུ་ཕྲེང་ལྔ་པའི་སྐབས་སུ་ཡིན་པ་ཡིན་ན་གུ་ཤྲི་གིས་ཞེ་པོ་ཅིག་ག་རེ་ཟེར་ན་བོད་ཆོལ་ཁ་གསུམ་ལ་ཅི་ཅིག་དཔུང་དམག་གི་ཐོག་ནས་དབང་བྱས་ཡོད་རེད་ཡིན་ནའང་མཐའ་མའི་གི་བོད་དེའི་གི་ཆོས་སྲིད་གཉིས་ཆར་གྱི་བདག་པོ་དེ་རྒྱལ་བ་སྐུ་ཕྲེང་ལྔ་པ་ཆགས་པ་ནང་ད་དེ་འདྲ་དེ་རྡོ་རིང་ནོ་ཡོན་པཎྜི་ཏ་དང་མན་ཇུའི་གི་ཨམ་བན་དེ་ཚོས་ཀྱི་ཨ་ནི་སྒྲིག་གཞི་དོན་ཚན་མང་པོ་བཟོས་བཞག་རྒྱུ་དེ་མཐའ་མ་དེ་རྒྱལ་བ་རིན་པོ་ཆེ་གི་སྤྱན་བསྟར་གནང་ཡས་དང་རྒྱལ་བ་རིན་པོ་ཆེས་གཟིགས་ཞིབ་གནང་ཡས་དང་རྒྱལ་བ་རིན་པོ་ཆེ་གི་དགོངས་པ་དང་ལྡན་མ་ལྡན་བལྟ་དགོས་ཡས་དེ་ག་ནང་བཞིན་གི་གནས་ཚུལ་འགྱུར་བ་ག་རེ་བཏང་ན་རྒྱལ་བ་རིན་པོ་ཆེ་ལ་བཀའ་འདྲི་ཞུ་དགོས་ཡས་གི་གནད་དོན་དེ་གསལ་ཡོད་དུས་སྐབས་སུ། གཅིག་ནས་དེ་འདྲ་ག་རེ་ཟེར་ན་མན་ཇུའི་གོང་མས་ཀྱི་བཀོད་པ་དཀའ་ན་འདྲ་བཀོད་རེད་ཟེར་དེ་དང་བདེན་པར་མི་འདུག་གཉིས་ནས་དུས་སྐབས་དེའི་སྐབས་སུ་བོད་དེ་མན་ཇུའི་མངའ་ཁོངས་རེད་ཟེར་གྱིན་ནམ་ཙང་ང་ཚོས་ཀྱི་བཤད་རྒྱུ་ར་དེ་ཡང་བདེན་པ་རྩ་བ་ཉིད་ནས་དེའི་ནང་ནས་གྲུབ་ཐུབ་ཀྱི་མི་འདུག་ད་ཡིན་པ་ཡིན་ན་ང་ཚོ་ལ་ག་རེ་སླེབས་ཀྱི་འདུག་ཟེར་ན་རིམ་པས་བོད་ཀྱི་ཆབ་སྲིད་དེ་ཉམས་ཆག་ཟེར་ན་འདྲ་མན་ཇུའི་ཀྱི་ཤུགས་རྐྱེན་ཟེར་ན་འདྲ་མན་ཇུའི་ཀྱི་ཐེ་ཇུས་ཟེར་ན་འདྲ་དེ་རིམ་པས་ག་རེ་ཟེར་ན་ཤུགས་ཆེ་རུ་ཆེ་རུ་ཆེ་རུ་འགྲོ་ཡས་ཀྱི་གནས་བབ་ཅིག་ཆགས་འདུག་ཆགས་འདུག་གས་ཟེར་ན་དེ་ཏན་ཏན་རང་ཆགས་ཤག་ད་དེ་ཆགས་ཡས་དེ་ང་ཚོས་ཀྱིས་ཞིབ་འཇུག་ཞིབ་ཚགས་ཞིབ་ཚགས་བྱས་ན་གུང་ནོ་ཡོན་པཎྜི་ཏ་ལ་ང་ཚོས་ནམ་མཁར་ཟིན་པ་དང་ཁོང་ཁྲོ་ལངས་ཡས་སའི་གནང་སྟངས་མང་པོ་ཞིག་གི་ཐོག་ནས་མན་ཇུ་ཨམ་བན་དང་དེ་ཚོ་ལ་བསྟུན་མཁས་བྱེད་ཡས་བཟོ་འདྲ་དང་དེ་འདྲ་མང་པོ་ཞེ་པོ་བྱུང་གི་འདུག་ག་རེ་ཟེར་ན་ང་རང་ཚོ་རང་གིས་ཐག་མ་བཅད་དེ་འདྲི་ཡས་ཟེར་ན་འདྲ་ཁག་གཡོགས་ཡས་ཟེར་ན་འདྲ་སོ་སོས་ཀྱི་འགན་དེ་མ་འཁྱེར་བར་འགན་གཞན་པ་ལ་གཡོགས་ཨ་ནི་སོ་སོ་དེས་དེ་བཞིན་གཞན་ཕན་གྱི་རྒན་གཡོག་ས་བསྒྲིགས་ཀྱི་བཀའ་བཏང་རྒྱུ་ཡིན་གདོང་གཏོགས་བྱས་རྗེས་ལས་དོན་སྒྲུབ་ཡས་ལུགས་ཤིག་ད་ཇི་ལྟར་འདི་ལྟའི་ཚུལ་ཐབས་སྐྱོ་བོ་ལུགས་ཀྱི་གནས་བབ་བྱུང་སྐྱོ་བཟོ་འདྲ་ཞིག་འདུག་དུས་སྐབས་དེའི་སྐབས་སུ་གཞན་འདི་འདྲ་རང་མ་བྱས་ན་འགྲིག་བསྡད་ཡས་ལུགས་ཤིག། མན་ཇུ་གོང་མ་ནས་དམག་རོགས་བཏང་ཡས་དམག་དཔོན་རོགས་པ་བཏང་ཡས་བཟོ་འདྲ་ཉར་མ་དགོས་ཡས་སུ་གནས་སྟངས་འདི་འདྲ་འདུག་བསྡད་ད་ཡོད་བ་དེ་གནས་ཚུལ་ང་ཚོས་ག་ནས་རག་ཐུབ་ཀྱི་འདུག་ཟེར་ན་འགྱུར་མེད་རྣམ་རྒྱལ་གྱི་བྱ་སྤྱོད་དང་སྤེལ་སྟངས་ཀྱི་ཅིག་ཅོ་བ། འདིའི་ནང་ནས་ཧ་གོ་འགྲོ་གི་འདུག་ད་ཡིན་པ་ཡིན་ན་ལ་ཡང་བསམ་བློ་བཏང་ས་གཞན་པ་ཅིག་དུས་སྐབས་དེ་གི་མན་ཇུ་ད་མན་ཇུ་ཆན་ལུང་ཡིན་པ་ན་རེ་དེ་ག་ནང་བཞིན་གི་ཆན་ལུང་ད་གི་སྲས་དེ་ཚོ་ཡིན་པ་ན་རེ་སྲས་ཚང་མ་ད་ཡིན་གྱི་མ་རེད་གལ་བཤད་ཅིག་གར་ཟེར་ན་ད་དངོས་གནས་དྲང་གནས་ཀྱི་ནང་པ་རང་ཆགས་ཀྱི་དེའི་ཆོས་ལ་དད་པ་ཞེ་པོ་ཡོད་དུས་སྒོས་སུ་ཡང་དེ་ཚོ་ལ་གོ་ས་གཅིག་བྱས་ན

པཎ་ཆེན་སྐུ་ཕྲེང་དྲུག་པ་དཔལ་ལྡན་ཡེ་ཤེས་དེ་མཛད་པ་འཕྲིན་ལས་རྒྱས་པ་དང་ཕྱོགས་ག་ས་ག་ནས་ག་རེ་ཟེར་ན་དེ་འདྲའི་ཐུགས་འབྲེལ་ཞེ་པོ་ཡོད་དུས་སྒོས་སུ་མན་ཇུ་གོང་མ་ཆན་ལུང་འདི་ཚོ་དང་ཕན་ཚུན་ཐུགས་འབྲེལ་ཞེ་པོ་བྱུང་རྗེས་དངོས་གནས་ཀྱི་མཆོད་ཡོན་གྱི་རྣམ་པ་རང་ལ་ཆགས་བསྡད་ཀྱི་བཟོ་འདྲ་ཞིག་ཆགས་བསྡད་འདུག་ཨ་དཔེ་བཤད་ན། པཎ་ཆེན་སྐུ་ཕྲེང་དྲུག་པ་དཔལ་ལྡན་ཡེ་ཤེས་རྒྱ་ནག་ལ་ཕྱི་ལོ་ཆིག་སྟོང་བདུན་བརྒྱ་བཞི་ཡོལ་ཡོན་ཕེབས་ཨེ་མའི་སྐུ་གཤེགས་དུས་སྒོས་སུ་ཆན་ལུང་གིས་ད་རྦད་དེ་ག་རེ་ཟེར་ན་རྣམ་འགྱུར་དང་བྱ་སྤྱོད་ལ་སོགས་པ་དེ་ཚོ་ལ་བལྟས་པ་ཡིན་པ་ན་དངོས་གནས་དྲང་གནས་ཀྱི་ཆོས་པ་རྣམ་དག་དང་ག་རེ་ཟེར་ན་ཆོས་ཆོས་རང་གི་ཐོག་ནས་ལྷག་བསམ་རྣམ་དག་ཡིན་པའི་གི་སྣང་ཚུལ་དེ་ཤུགས་ཆེ་བོ་ལ་ཞིག་མངོན་ཡོང་གི་འདུག་བ་ཡིན་ནའང་ལ་ཕྱོགས་གཞན་པ་གཅིག་ནས་ཡང། ང་ཚོའི་བོད་ཀྱི་ཆབ་སྲིད་དང་འབྲེལ་བའི་ཐེ་ཇུས་བྱེད་སྟངས་ཐོག་ལ་འོག་གི་ཨམ་བན་འདི་ཚོས་གི་ད་དངོས་གནས་ཀྱི་ཁོ་ཚོས་མཆོད་ཡོན་ཅིག་བསམ་བློ་བཏང་གི་ཨ་ཡོད་ན་བསམ་བསམ་བློ་ཅིག་ག་རེ་ཟེར་ན་ཆབ་སྲིད་རང་ལ་ཁོ་རང་ཚོས་དབང་བསྒྱུར་བྱེད་ཐུབ་ཡས་ཨམ་བན་ཁོ་རང་ཚོས་དབང་ཤུགས་དེ་ཤུགས་ཆེ་རུ་བཏང་ཡས་ད་ཨམ་བན་དབང་ཤུགས་ཤུགས་ཆེ་རུ་བཏང་ཟིན་དུས་སྒོས་སུ་བོད་རྒྱ་མིའི་མངའ་འོག་བཟོས་ཡོད་ཟེར་སྐད་ཆ་ཞིག་མ་ཡིན་པ་བྱས། སྐབས་ཐོག་ཁོ་རང་ཚོ་དབང་ཆ་བེད་སྤྱོད་ཞེ་པོ་ཅིག་དེ་ལ་བྱེད་པ་མ་རེད་བོད་ཀྱི་ཐོག་ལ། ད་དེ་ལ་ག་རེ་ཟེར་ན་བོད་ཀྱི་མཐོ་རིམ་མི་སྣ་སྐབས་ཐོག་ཐད་ཀྱི་བོད་ཀྱི་མཐོ་རིམ་མི་སྣ་དེ་ཚོས་ཀྱི་སོ་སོའི་ཁེ་ཕན་གྱི་དེ་བསྟུན་མཁན་ལོས་ཤིག་ད་དེས་ཀྱི་བོད་པའི་ཀྱི་ངོས་ནས་བོད་རྒྱ་འོག་ལ་བྱེད་ཀྱིན་ཟེར་གྱི་བསམ་བློ་ཡོད་མེད་ཡང་ཧ་ཤེས་ཐུབ་པ་ཁག་པོ་རེད་འདུག་ཨམ་བན་ཚོའི་ངོས་ནས་ཡང་བོད་དེ་རྒྱ་མིའི་མངའ་འོག་ལ་བཅུག་གིན

བའི་མེད་འགྲོ་བསམ་བསམ་གྱི་སྣང་ཚུལ་ཡོང་གི་འདུག་བྱས་ཙང་ད་ཕྱིས་ཀྱི་ཡང་ང་ཚོས་ཀྱི་བྱེད་སྟངས་འགའ་ཤས་ལ་ལྟ་ན་ཁོ་ཆབ་སྲིད་ཀྱི་ག་རེ་ཟེར་ན་ལག་ཆ་ལ་བེད་སྤྱོད་བཏང་བཞག་རྒྱུ་ཀྱི་སྣང་ཚུལ་མངོན་ཡོང་ཉེ་ལ་ལུས་འདུག་ད་དེ་རྦད་དེ་ཁ་ཚོན་ཆོད་ཁག་པོ་ལ་འདུག་ད་ཡིག་ཆ་ཨ་མ་རང་ཞིབ་ཚགས་པོ་ཞིག་རག་བ་ཡིན་ན་ད་ཁོ་རང་ཚོའི་ཕྱི་ནང་གི་གནས་ཚུལ་ལ་ཤེས་ཡོང་གི་རེད་བ་དེ་འདྲའི་ཐོག་ནས་ཅིག་མ་གཏོགས་གཞན་དེ་འདྲ་ང་ཚོ་ག་རེ་འཁོད་པའི་ཡིག་ཆ་དེའི་ཐོག་ནས་དངོས་གནས་དབང་བསྒྱུར་གྱི་ཆེད་དུ་རེད་ཟེར་ན་དཀའ་ལས་ཁག་པོ་འདུག་སོ་སོའི་གི་མཆོད་གནས་སྐྱོང་སའི་གི་ཞིང་ཁམས་ཡིན་ཟེར་བཤད་བསྡད་གི་འདུག་མན་ཇུ་གི་ངོས་ནས་ཡ།

ཀྱི་གཡས་གཡོན་ཏེ་རིའི་དགུང་གྲངས་ནི་བཞི་བཅུ་ཞེ་བཞི་ཙམ་ལ་ནི་ལུགས་གཉིས་ཀྱི་ཐུགས་འགན་བཞེས་གནང་ཡོད་རེད་དེ་ནས་ད་དགུང་གྲངས་མཐོ་པོ་ཡར་ཕེབས་བྱས་ནས་ལུགས་གཉིས་ཀྱི་ཐུགས་འགན་བཞེས་གནང་བ་གཅིག་ཆགས་གནང་གི་ཡིན་ནའི་ལ་ནི་གཅིག་སྟོང་བདུན་བརྒྱ་དང་ལྔ་བཅུ་ང་བདུན་གྱི་ལོ་ལ་དགོངས་པ་ཆོས་དབྱིངས་སུ་ཐིམ་ཚུལ་བསྟན་གནང་བ་རེད་ལ། ལུགས་གཉིས་ཀྱི་ཐུགས་འགན་བཞེས་གནང་ཡག་གི་དུས་ཡུན་འདི་ནས་ལས་རིང་པོ་ཅིག་ཆགས་ཀྱི་མི་འདུག་དེ་ནས་ང་རང་ཚོས་ད་ཡང་སྲིད་ད་ངོས་འཛིན་ཞུ་ཡག་ད་དེ་དག་གི་ཐོག་ནས་རྒྱལ་ཚབ་བསྐོ་བཞག་གནང་ཡག་ད་དེ་ཅིག་གནང་ཡོད་རེད་བྱས་ཙང་ཡང་ང་ཚོ་མུ་མཐུད་བྱས་སྟོབས་ལགས་ཀྱིས་སྐབས་དེ་དུས་ཀྱི་ཡང་ལོ་རྒྱུས་ཀྱི་དུམ་བུ་དེ་ཅིག་ངོ་སྤྲོད་ཞིག་གནང་རོགས་གནང། རེ་ད་གྲོས་འགོ་ལ་རྒྱལ་བ་སྐུ་ཕྲེང་བདུན་པ་སྤྱི་ལོ་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་གཅིག་ལ་ཆབ་སྲིད་ཐུགས་འགན་བཞེས་རྗེས་སྤྱི་ལོ་ཆིག་སྟོང་བདུན་བརྒྱ་ལྔ་བཅུ་ཧ་ལམ་ང་བརྒྱད་ཡན་དེ་ཚོ་ལ

ད་འགྱུར་བ་ཆེ་ཤོས་རེད་ལ་གཉིས་ནས་བོད་ཀྱི་ལོ་རྒྱུས་ཀྱི་ག་རེ་ཟེར་ན་ད་ལྟ་དཀྱོག་མཚམས་ལོས་ཅིག་དེ་ནས་ཆེས་ཆེར་ལོ་ཉིས་བརྒྱ་ཡན་ཡོད་ཅིག་རྒྱལ་བ་འཚོ་ཞིང་མ་བཞུགས་པའི་དུས་སྐབས་དུས་ལ་རྒྱལ་ཚབ་ལ་ཉེས་ཀྱི་ལམ་ལུགས་ཅིག་ལས་ཡས་ཅིག་བྱུང་འདུག་ད་སྐབས་དེ་དུས་ཆ་བཞག་ན་རྒྱལ་ཚབ་དེ་དེ་མོ་ནོ་མི་ཧན་ཞུ་གི་རེད་ད་ང་རང་ཚོ་དེ་མོ་སྐུ་ཕྲེང་ད་རྒྱལ་ཚབ་རྒྱལ་སྤྲུལ་སྐུ་ཕྲེང་དང་པོ་དེ་ཆགས་བསྡད་པ་རེད་དེ་མོ་འཇམ་དཔལ་བདེ་ལེགས་རྒྱ་མཚོ་ཡིན་པ་ཞིག་ཡིན་རེད་ཁོང་རང་གི་ཆབ་སྲིད་ཐུགས་འགན་བཞེས་ཡས་ཀྱིས་འཁོད་བསྡད་པ་རེད་ད་དེའི་འཁོད་དུས་སྐབས་སུ་དང

དེ་མོ་འཇམ་དཔལ་བདེ་ལེགས་རྒྱ་མཚོ་རེད་བ། འདྲིས་ཀྱི་འདུག་ཟེར་ཡས་ཀྱིས་འཇིགས་ཀྱི་དཀར་ནག་བདག་བཟོ་འདྲ་ཅིག་ཕར་ཕྱིན། འདིར་དངོས་གནས་དྲང་གནས་ཀྱི་མན་ཇུས་ཀྱི་ཐེ་བྱུས་ལས་ཤུགས་ཆེ་བོ་བྱས་ཤག་བསམ་གྱི་འདུག་ད་གཙོ་ཆེ་ཤོས་དེ་ཨམ་བན་དེ་ཚོ་རེད་བྱས་ཙང་ང་ཚོས་ཐེ་བྱུས་བྱེད་སྟངས་དེ་ཚོ་ལ་བལྟས་པ་ཡིན་ན། དུས་སྐབས་དེའི་སྐབས་སུ་ཨམ་བན་དེ་ཚོས་ཀྱི་བོད་ཀྱི་ཆབ་སྲིད་ཐོག་ལ་ག་རེ་ཟེར་ན་ཁོ་རང་ཚོས་ཀྱི་སྟངས་འཛིན་དེ་ཤུགས་ཆེ་རུ་བཏང་ཡས་ཀྱི་སྣང་ཚུལ་ཤུགས་ཆེ་བོ་ཡོད་བཟོ་འདྲ་ཅིག་འདུག་གཉིས་པ་དེ་མན་ཇུས་ཀྱི་བསམ་བློའི་ནང་ལ་བོད་ཀྱི་སྐྱ་བོའི་སྐུ་དྲག་ཡོད་རེད་བ་སྐུ་དྲག་དང་སེར་མོ་བས་ཀྱི་དབང་ཆ་ཟིམ་ཡས་ཀྱི་ཐོག་ལ་ཁོ་ཚོས་ཀྱི་བསམ་བློ་ཞིབ་ཞིག་གཏང་རྒྱུ་གི་དེ་འདུག་དོགས་པ་འདུག་འདི་ག་རེ་ཟེར་ན་བོད་ཀྱི་སྐྱ་བོ་ལ་བོད་གཞུང་གིས་ད་ང་རང་ཚོའི་བོད་གཞུང་གི་ཆབ་སྲིད་འཛིན་སྐྱོང་བྱེད་སྟངས་དེ་མི་སྐྱའི་ལག་ལ་ཤོར་བ་ཡིན་ན་ཉེན་ཁ་ཚ་བོ་ཆེ་ག་རེ་ཟེར་ན་མན་ཇུ་ཁོ་རང་ཚོས་ཀྱི་ད་བོད་ལ་ཅིག་འབྲེལ་བ་བྱེད་ཡས་ཡིན་པ་ཡིན་ན་རེད་ཡང་མིན་ན་བོད་ཀྱི་མན་ཇུ་ལ་མ་ག་རེ་ཟེར་ན་ང་ཚོས་ཁྱོན་ནས་འབྲེལ་བ་མ་བྱེད་ཅེས་ཅིག་མན་ཇུ་ལ་བརྩི་འཇོག་མ་བྱེད་ཡས་ཞུ་བར་བ། འདི་ཡིན་བྱེད་ཀྱི་མ་རེད་བསམ་བསམ་ཞེད་སྣང་ཅིག་བྱུང་ཡོད་ས་རེད་ད་ལྟའི་འགྱུར་མེད་རྣམ་རྒྱལ་དང་དེ་ཚོའི་ཐོག་ནས་ཕ་གཞན་ཁོ་ཚོ་ལ་ག་རེ་ཟེར་ན་ཉམས་མྱོང་རག་པ་ཟེར་དགོས་རེད་བ་ཁོ་ཚོ་ལ་སྣ་བསུན་ཕོག་པ་རེད་བ་ཟེར་དགོས་རེད་དེ་འདྲས་ཅིག་བྱུང་བཞག་རྒྱུ་གི་སྣང་ཚུལ་འདུག་ད་འདི་གི་རྗེས་ལ་དཔེར་བཞག་ན་ང་ཚོས་གི་ག་རེ་ཟེར་ན་དེ་སྔོན་ལ་སེར་མོ་བས་ཀྱི་བོད་ཀྱི་ཆབ་སྲིད་ཐོག་ལ་ཤུགས་ཞེ་དྲག་ལོ་ཞིག་ཡོད་མ་རེད་གཞི་རྩའི་ང་ཚོས་གི་གཞུང་དེ་ཆོས་སྲིད་ཟུང་འབྲེལ་ཡིན་ཟེར་ཞུས་བསྡད་ཀྱི་རེད་བ་དང་ས་སྐྱ་ནས་བཤད་བྱས་རྒྱལ་བ་ལྔ་པའི་སྐབས་སུ་ཡིན་པ་ཡིན་ན་ར་ཡིན་ན་ཡང་སེར་མོ་བས་ཀྱི་ཆབ་སྲིད་ཀྱི་ཐོག་ལ་བེད་ཀྱི་ག་ས་ག་ལ་ཅིག་ཕྱག་ལས་གནང་ཡ་ལུགས་དེ་ཤུགས་ཆེ་བོ་ཡོད་མ་རེད་བ། ད་རྒྱལ་བ་སྐུ་ཕྲེང་བདུན་པས་ཀྱི་ཆབ་སྲིད་ཐུགས་འགན་བཞེས་བ་དང་རྒྱལ་ཚབ་བསྐོ་བཞག་བྱས་དེ་ཚོས་ཀྱི་ཐོག་ནས་རྒྱལ་བ་སྐུ་ཕྲེང་བདུན་པས་ཆབ་སྲིད་ཐུགས་འགན་བཞེས་བ་དེ་ནས་བྱས་རྗེས་ཨ་ནི་རྩེ་ཤོད་ཟེར་ཡས་ཅིག་ཆགས་བསྡད་པ་རེད་བ་ང་ཚོའི་པོ་ཏཱ་ལ་ལ་ག་རེ་ཟེར་ན་རྩེ་དྲུང་དང་ལྷ་ས་ལ་ག་རེ་ཟེར་ན་ཤོད་དྲུང་བཀའ་ཤག་ལ་ཤོད་དྲུང་ཟེར་གྱི་ཡོད་རེད་བ། ཨ་ནི་རྩེ་ཤོད་འདི་གཉིས་གཉིས་ཆ་ལོག་གི་ག་རེ་ཟེར་ན་ཏེ། གྲངས་ཚད་མང་ཉུང་ལུགས་དེ་གཅིག་པ་ལུགས་ཆགས་ཡ། ཨ་ནི་དེ་ག་ནང་བཞིན་གྱི་ཕྱིན་ཆད་ག་རེ་ཟེར་ན་བོད་ཀྱི་ཨ་ནི་རྒྱལ་བ་རིན་པོ་ཆེ་འཚོ་ཞིང་མ་བཞུགས་པ་ཡིན་ན། ད་དེ་ཡིན་གཅིག་མིན་གཅིག་རྒྱལ་ཚབ་དེ། མཐོ་རིམ་གྱི་མི་སྣ་ཞིག་བསྐོས་བས་ག་རེ་ཟེར་ན་མཐོ་རིམ་གྱི་མི་སྣ་ཟེར་དུས་སྐབས་སུ་ང་ཚོས་སྐུ་ཞབས།

རྫོང་གཞིས་ཁ་ཤས་ལ་རྩེ་དྲུང་རང་བཏང་ཡས། ད་དེ་ག་ནང་བཞིན་གྱི་ང་ཚོའི་གི་བཀྲ་ཤིས་ལྷུན་པོ་ཡིན་པ་ཡིན་ན་རེད་དེ་ག་ནང་བཞིན་གྱི་ཆབ་མདོ་འཕགས་པ་ལྷ་ཡིན་པ་ཡིན་ན་རེད་དེ་བཞིན་གྱི་བྲག་གཡབ་ཆེ་ཚང་ཡིན་པ་ཡིན་ན་རེད་རི་བོ་ཆེ་ཡི་ག་རེ་ཟེར་ན་ཡིན་པ་ཡིན་ན་དེ་ག་ནང་བཞིན་གྱི་བླ་བྲང་ཡི་བཀྲ་ཤིས་འཁྱིལ་ཡིན་པ་ན་དེ་ཚོ་དགོན་པ་ཆེན་པོ་དེ་ཚོའི་གི་བླ་མ་ཆེན་པོ་དེ་ཚོ་ལ་ཆོས་གཞིས་ཤུགས་ཆེན་པོ་ཞིག་ག་རེ་ཟེར་ན་ཕར་སྤྲད་ཐུབ་པའི་གི་འབད་བརྩོན་ལོ་བྱས། མདོར་བསྡུས་ནས་བཤད་ན་བོད་ཀྱི་ཆབ་སྲིད་སྟོབས་ཤུགས་དེ་གོང་བུ་གཅིག་ལ་འགྲིལ་བ་མེད་སྐྱོག་དང་བཀའ་ཤག་གིས་ཁར་ཐུག་གི་བཀོད་ཁྱབ་སྟངས་འཛིན་འོག་ལ་རྦད་དེ་རྡོག་ལ་འགྲིལ་བ་མེད་སྐྱོག་བཟོ་འདྲ་དང། ཨ་ནི་དེའི་ནང་ནས་ད་ཆབ་སྲིད་དེ་སྐྱ་བོ་དང་སེར་མོ་བར་ཕྱེ་ན། སེར་མོ་བ་སྡོམ་བརྒྱབ་ན་སེར་མོ་བ་ཤུགས་ཆེ་ཡོད་སྐྱོག་བཟོ་འདྲ་རྦད་དེ་ཨེག་ཏི་བི་ཏི་ལྷ་བོ་ར་བྱེས་ཆོས་སྲིད་གཉིས་ལུགས་དང་སྐྱ་བོ་མང་ཐོག་ཁ་བོ་ལ་བྱོས་བ་རེད་སྐྱ་བོའི་ནང་ལ་དཔེ་བྱས་ན་བཀའ་བློན་སྐྱ་བོ་གསུམ་དང་སེར་མོ་བ་གཅིག་རེད་པ། ཡིན་ནའང་མཐའ་མའི་དེ་རྦད་དེ་དབང་ཆ་ཐག་གཅོད་བྱེད་འདི་དགོས་སུ་ཡས་ག་རེ་ཟེར་ན་རྒྱལ་ཚབ་དེ་འདྲས་དགོས་སུ་རྒྱལ་ཚབ་དེ་ཚོ་ཚང་མ་ལོ་ཨམ་བན་དང་ཉེ་བོ། ད་ག་རེ་ཟེར་ན་ཁོ་ཚོ་མན་ཇུ་དང་ཉེ་མོ་འཆམ་པོ་ལོ་འདྲིས་པོ་ལོ་བྱེད་ན་ཨ་ནི་མུ་མཐུད་རྒྱལ་ཚབ་ཡོང་ཡས་ཀྱི་ཅིག་ཅིག་ལམ་ལུགས་ཀྱི་ཁོ་རང་ཚོས་བཏོད་བཞག་འདུག་ག་བྱས་ཙང་ད་དུས་སྐབས་དེའི་སྐབས་སུ་དངོས་གནས་བོད་ལ་མན་ཇུ་གི་དབང་ཤུགས་དང་རྦད་དེ་དེ་འདྲས་ཅིག་བོད་ཀྱི་མན་ཇུ་མངའ་ཁོངས་རེད་ཟེར་ན་རྩ་བ་ཉིད་ནས་རེད་མི་འདུག་སྟེ་ཡིན་ནའང་བོད་ཀྱི་མཐོ་རིམ་གྱི་འགོ་ཁྲིད་མཐོ་ཤོས་དེ་ཚོས་ཀྱིས་སོ་སོའི་གི་ཁེ་ཕན་གྱི་ཆེད་དུ་ཨ་ནི་གཞུང་དང་རྒྱལ་ཁབ་ཟེར་མཁན་དེ་ཡི་བསམ་བློ་མ་འཁོར་བ་བྱས་རྗེས་སོ་སོ་མུ་མཐུད་ཀྱི་བྱས་ན་ཧོ་ཐོག་ཐུ་ཡིན་པ་ན་རེད་ནོ་མི་ཧན་ཡིན་པ་ན་རེད་དེ་འདྲས་ཀྱི་མུ་མཐུད་ཀྱི་རག་ཡ་དང་ནི་རྒྱལ་ཚབ་མུ་མཐུད་རག་ཡ་གི་བསམ་བློ་ལ་ཤུགས་ཆེ་བོ་ཞེ་པོ་བཏང་རྗེས་ཨ་ནི་མན་ཇུ་གོང་མ་དང་མན་ཇུ་ཨམ་བན་ལ་བསྟུན་རྗེས་ཁོ་ཚོས་ག་རེ་བྱས་པ་ནང་ག་རེ་བཤད་པ་ནང་ལྟར་ཅིག་ལག་ལེན་བསྟར་ཡས་ཀྱི་འབད་བརྩོན་ལས་དང་ཁོ་ཚོས་དགའ་པོ་བྱེད་ཡས་ཀྱི་བཟོས་ཨ་ནི་ཁོ་ཚོས་བཀའ་དེ་ཆེན་པོ་རྩི་ཨ་འདྲས་སོ་སོ་ཡང་ཆེན་པོ་ཆགས་ཡས་ལུས་ཀྱི་གནམ་བསྐོས་འཇམ་དབྱངས་གོང་མ་ཟེར་ཡས་ཀྱི་ཐ་སྙད་ཆེན་པོ་ཤོ་ཅག་ཨ་ནི་ཁོ་རང་ཚོ་གོང་མས་བཀའ་མངགས་པ་ཡིན་ཟེར་བྱས་ནི་མི་མང་ལ་ཏུ་ཟེར་ཕར་ཟེར་ན་འདྲ་མར་དབང་བསྒྱུར་བྱས་ཟེར་ན་འདྲ་སྟངས་འཛིན་བྱས་ན་ཟེར་ན་འདི་འདྲས་ཀྱི་བསམ་བློ་འདི་གིས་ཨ་ནི་ང་རང་ཚོ་རང་གི་ག་རེ་ཟེར་ན་དུས་མཐོ་རིམ་གྱི་མི་སྣ་འགའ་ཤས་ཅིག་གིས་ཏོག་ཙམ་ག་རེ་ཟེར་ན་འདྲ་ཀོ་ད་བློས་སྐྱོ་ར་ལག་བོར་བའི་བསམ་བློ་རྒྱ་ཆེ་བ་མ་གནང་པའི་སྣང་ཚུལ་ཤུགས་ཆེ་བོ་ཞེ་བོ་ཆགས་བསྡད་འདུག་ད་དེ་དཔེ་བྱས་ན་དངོས་གནས་བྱས་ན་བོད་ཀྱི་ཆབ་སྲིད་དེ་བསྐོ་བཞག་བྱས་དེ་བོད་པ་རང་གིས་བྱས་ན་འགྲིག་གི་ཡོད་ཀྱི་རེད་དེ་ཡིན་གཅིག་གི་ག་རེ་ཟེར་ན་དེ་ལ་མན་ཇུའི་གི་མ་ནི་ཡས་ཅིག་ཆོག་མཆན་ལུས་ལེན་དགོས་ཡས་ཀྱི་དཔེ་བྱས་ན་ད་དེ་འདྲ་ང་ཚོའི་དེ་མོ་འཇམ་དཔལ་བདེ་ལེགས་རྒྱ་མཚོ་ཡིན་པ་ཡིན་ན་རེད་ད་དེས་དངོས་གནས་ཀྱི་ང་ར་ད་ལྟ་བར་དུ་རག་སྐྱོག་གི་ཡིག་ཆ་ནང་ལ་བྱས་བྱས་པ་ན་བལྟས་སྐྱོག་སྔོག་སྐྱོག་ཡིག་ཆ་ལུས་བྱས་བྱས་པ་ན་ཨ་ནི་དེ་བོད་པ་རང་གིས་ཅིག་བསྐོ་བཞག་གནང་སྐྱོག་བཟོ་འདྲ་ཅིག་ཞེ་དྲག་ལུས་ཅིག་གསལ་པོ་ལུས་ཅིག་མི་འདུག། ད་ཡིན་ན། དེ་ཚང་མ་ལོ་བོད་ཀྱི་རྒྱལ་སྤྲུལ་ཧོ་ཐོག་ཐུ་ཚང་མ་དེ་འདྲ་རེད་པས་འོ་ན། མན་ཇུ་གིས་རྟག་པ་རེ་བཞིན་དེ་ནི་བྱས་རྗེས་བོད་ཀྱི་ད་གོ་སྒྲིག་ཚང་མ་ལ་ཁོ་ཚོས་བསྐོ་བཞག་བྱས་ཡོད་རེད་ཁོ་ཚོས་ཀྱིས་བསྐོ་བཞག་བྱས་པ་ནང་ལྟར་ནི་ཡར་ལག་ལེན་བསྟར་ཡོད་རེད་ཟེར་ན་དེ་རྩ་བ་ཉིད་ནས་རེད་མི་འདུག་ཁ་ཤས་ཁ་ཤས། ད་མདོར་བསྡུས་ནས་བཤད་ན་བོད་པས་ཀྱི་སྐབས་ཐོག་གི་ལས་ཀ་ཁྱེད་གཉིས་ཀྱིས་གོ་སྒྲིག་ཟེར་ན་འདྲ་རྒྱལ་པོ་ཟེར་ན་འདྲ་རྒྱལ་ཚབ་ཟེར་ན་འདྲ་སྲིད་སྐྱོང་ཟེར་ན་འདྲ་བཀའ་བློན་དང་དེ་ཚོ་འཇོམས་པོ་དང་གྱོང་པོ་ཡོད་དུས་སྐབས་སུ་མན་ཇུས་ཞེ་དྲག་བྱེད་ཡ་མི་འདུག་ཨ། ད་དེ་ཚོ་བླ་འོག་དང་དེ་ཚོ་ལ་ནུས་པ་མེད་རྒྱུ་ཡིན་ན་ཨ་ནི་ཁོ་ཚོས་སྐབས་ཐོག་སྐབས་ཐོག་ཅིག་བྱེད་ཡ་ཡོང་གི་འདུག་ཁོ་གླམ་ལྟར་རེད་སོ་དྲ་དེ་འདྲ་ཡིན་མ་ཨ་ནི་ལམ་སང་ལམ་སང་ཁོ་ཚོས་ག་རེ་བཤད་པ་དེ་ལག་ལེན་བསྟར་ཡ་ལོག་ཅིག་དེ་འདྲ་ཡོང་གི་འདུག་ད་ང་ཚོ་རིམ་པའི་རྗེས་ལ་རྗེ་དྲུང་ཧོ་ཐོག་ཐུ་ཚོ་བསྐོས་དུས་སྐབས་སུ་གསར་བཤད་ཡོང་གི་རེད་བསམ་གི་འདུག་ལགས་འོ་སྒྲོལ་དཀར་ལགས་དེ་ད་དེ་གཙོ་ཆེ་ཤོས་དེ་འདི་འདྲས་ཞིག་འོག་ནས་བསྐོས་བཞག་རྒྱུ་ལ་རེད་འདུག་ལགས་འོ་ན། བྱས་ཙང་ད་འདི་ནས་ནི་དེ་མོ་ད་རྒྱལ་ཚབ་ལ་བསྐོ་བཞག་གནང་བ་རེད་ལ་སྐབས་དེ་དུས་ནི་རྒྱལ་ཚབ་བསྐོ་བཞག་གནང་ཡག་གི་ཡང་རྒྱབ་ལྗོངས་དང་དེའི་སྐོར་ལས་སྟོབས་ལགས་ཀྱིས་ང་ཚོར་ངོ་སྤྲོད་ཅིག་གནང་སོང། དེ་ག་ནང་བཞིན་ད་རྒྱལ་བ་སྐུ་འཕྲེང་བདུན་པ་ནི་དགོངས་པ་གཞན་དོན་ལ་ད་ཐིམ་ཚུལ་བསྟན་གནང་བ་རེད་ཡིན་ནའི་ལས་ཡང་འདི་ནས་མུ་མཐུད་བྱས་ཡང་སྲིད་ནི་རྩད་འཚོལ་གནང་ཡ་དང་དེ་སྐད་ཀྱི་ཐོག་ནས་རེད་ལ་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་བརྒྱད་ཀྱི་ལོ་ལ་ཨ་ནི་ཡང་སྲིད་ངོས་འཛིན་ཞུས་གནང་ཡོད་ཟེར་བ། ལགས་འོ་སྒྲོལ་དཀར་ལགས་རེད་སྤྱི་ལོ་རྒྱལ་བ་སྐུ་ཕྲེང་ད་བདུན་པ་མྱ་ངན་ལས་འདས་རྗེས་སྐུ་ཕྲེང་བརྒྱད་པ་འཇམ་དཔལ་རྒྱ་མཚོ་ཨ་ནི་ཡང་སྲིད་ངོས་འཛིན་ཞུས་ཡོད་དེ་སྤྱི་ལོ་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་བརྒྱད་ལོར་རེད་དོ། ད་དེ་ཡང་སྲིད་ངོས་འཛིན། ཞུ་སྟངས་དེ་ལ་བྱས་ཙང་ད་ལྟ་ང་ཚོས་གོང་དུ་ཞུས་པ་ནང་ལྟར་རེད་དཔལ་དེ། དཀའ་ངལ་ལོག་དང་རྙོག་དྲ་ལོག་མང་པོ་ཞེ་བོ་ཅིག་བྱུང་ཡོད་རེད་ལ་ཨ་ནི་ལྷག་པར་དུ་བོད་པའི་གི་ཡིག་ཆ། མན་ཇུ་གི་ལ་ཉེ་བོ་བྱེད་མཁན་མན་ཇུའི་ཕྱོགས་བྱེད་མཁན་ལབ་དགོས་རེད་མན་ཇུ་དང་ཉེ་བོ་བྱེད་མཁན་ཟེར་དགོས་རེད། ད་འགའ་ཤས་ཀྱིས་ད་ཡི་གེ་ཁོ་རང་ལ་བྲིས་སྟངས་ཁོ་རང་ལ་སྐྱོ་བོ་ཞེ་བོ་དེ་འདྲ་ཡོད་རེད་དེ། མན་ཇུ་གོང་མས་སུས་བཞག་རྒྱུ་ཡིན་ཟེར་གི་ང་ཚོའི་མཐོ་རིམ་འགོ་ཁྲིད་དེ་ཚོའི་གསུང་སྟངས་ལ་དེ་འདྲ་དེ་འདྲ་གསུངས་འདུག་ཨ། བྱས་ཙང། ལྟོ་ཟན་ལ་མན་ཇུའི་ལྟོ་ཟན་གོང་མའི་ལྟོ་ཟན་ཟེར་དེ་གོ་སོང་ད་མན་ཇུ་གོང་མའི་གི་ཁ་ལག་ཟ་གི་ཡོད་ལབ་རོགས་ད་མན་ཇུ་གོང་མའི་ཁ་ལག་ཟ་གི་ཡོད་ན། ད་དེ་ལས་ཤི་བའི་མན་ཇུ་གོང་མས་ག་རེ་བཤད་པ་དེ་ཉན་དགོས་བྱེད་ཀྱི་ཡོད་རོ། བྱས་ཙང་ཐབས་སྐྱོ་བོ་ལོག་ཞེ་བོ་ཞིག་འདུག་ཨ། བྱས་ཙང་ད་དཔེ་བྱས་ན་རྒྱལ་བ་སྐུ་ཕྲེང་བརྒྱད་པ་ངོས་འཛིན་ཞུ་བའི་གི་དུས་སྐབས་དེ་ལ་ཆ་བཞག་པ་ཡིན་ན། དངོས་གནས་བྱས་ན་རྒྱལ་བ་སྐུ་ཕྲེང་བརྒྱད་པ་དེ་མཐའ་མའི་ཐུགས་ཐག་གཅོད་གནང་མཁན་དེ་པཎ་ཆེན་སྐུ་ཕྲེང་དྲུག་པ་དཔལ་ལྡན་ཡེ་ཤེས་དེ་ཆགས་བསྡད་པ་རེད། ཡིན་ནའང་ལ། ལོ་རྒྱུས་ཡིག་ཆ་འགའ་ཤས་ཅིག་ལ་ང་ཚོས་ག་འདྲ་ཟེར་འཁོད་ཀྱི་འདུག་ཟེར་ན། ཨ་ནི། མ་ནི་ལྕང་སྐྱ་རུ་བའི་རྡོ་རྗེ། ད་ལྕང་སྐྱ་རོལ་པའི་རྡོ་རྗེ་ནི་མན་ཇུ་གོང་མའི་དབུ་བླ་རེད་པ། མན་ཇུ་གོང་མས་ལྕང་སྐྱ་རོལ་པའི་རྡོ་རྗེ་ལ་ཨ་ནི་པི་ཡ་ཨ་ག་རེ་ཟེར་ན་དེ་ལ་རྒྱལ་བ་སྐུ་ཕྲེང་བདུན་པའི་ཡང་སྲིད་ངོས་འཛིན་བྱེད་གར་བཏང་ཡོད་བ་རེད། བཀའ་མངགས་ཡོད་བ་རེད་ཞེས་བརྗོད་རེད། ད་འོ་ན་ལྕང་སྐྱ་རོལ་པའི་རྡོ་རྗེ་དུས་སྐབས་དེའི་སྐབས་སུ་བོད་ལ་ཡར་ཆིབས་བསྒྱུར་གནང་ཡོད་བ་རེད་ཟེར་ན་ཆིབས་བསྒྱུར་གནང་འདུག་བ། ད་ཆིབས་བསྒྱུར་གནང་ཡོད་དེ་ག་རེ་ཆེད་ཆེད་དུ་གནང་ཡོད་ས་རེད་ཟེར་ན་གཞི་རྩའི་ད་ཡང་སྲིད་དང་འབྲེལ་བའི་གནས་ཚུལ་དེ་འདྲ་ཡོད་ཆོག་གི་རེད། གཙོ་ཆེ་ཤོས་དེ་ཁོ་རང་པཎ་ཆེན་སྐུ་ཕྲེང་དྲུག་པ་དཔལ་ལྡན་ཡེ་ཤེས་ཀྱི་མདུན་ནས་དཔལ་དུས་ཀྱི་འཁོར་ལོ་གི་དབང་བསྐུར། བཀའ་དབང་ཟབ་ས་ན་གསན་ཡས་དང་འདི་འདྲས་ཀྱི་བཀའ་ཆོས་དེ་འདྲ་གསན་ཡས་ཀྱི་ཆེད་དུ་གཙོ་ཆེ་ཤོས་དམིགས་ཡུལ་དེ་འདྲ་ཅིག་ཡིན་ས་རེད།
ད་དེ་མཉམ་དུ་ག་རེ་ཟེར་ན། མེད་ཡས་ག་ཟེར་ན་ད་རྒྱལ་བ་སྐུ་ཕྲེང་བདུན་པ་མྱ་ངན་ལས་འདས་པ་ཡིན་པ་སོང་ཙང་བརྒྱད་པ་ཡང་སྲིད་ངོས་འཛིན་ཞུ་དགོས་པ་སོང་ཙང་ད་དེའི་ཐོག་ལ་མན་ཇུ་གི་ངོས་ནས་ཞབས་རིམ་སྒྲུབ་ཡས་ཡིན་ནའང་རེད་དེ་ག་ནང་བཞིན་གྱི་སྐུ་ཚབ་བཏང་ཡས་ཡིན་ན་དེ་འདྲ་ད་ཏན་ཏན་ཡོད་ཆོག་གི་རེད་པ་ཁོ་ག་རེ་ཟེར་ན་མཆོད་ཡོན་གྱི་འབྲེལ་བ་ཅིག་སྔོན་མ་རང་ནས་ཡོད་བ་ཡིན་པ་སོང་ཙང་རེད་རེད་རེད། གཞི་རྩའི་གི་ཆོལ་ཁ་ཆོལ་ཁ་ཞུ་ཁ་གི་དང་རྒྱུ་རེད་མི་འདུག་ལ་ཨང་ཐག་གཅོད་དེ་སུས་བྱས་ཡོད་རེད་ཟེར་ན་པན་ཆེན་སྐུ་ཕྲེང་དྲུག་པ་དཔལ་ལྡན་ཡེ་ཤེས་ཀྱིས་གནང་འདུག་ག་ད་ཡིན་ན་ལ་དུས་སྐབས་དེ་སྐབས་སུ་སྤྲུལ་སྐུ་ཡང་སྲིད་དེ་ག་རེ་ཟེར་ན་ཕྱོགས་ག་ས་ག་ནས་མང་པོ་ཞེ་པོ་ཞུ་ངེས་ལོ་རྒྱུ་རང་ང་རང་ཚོ་ཆོས་སྐྱོང་དེ་ཚོ་ནང་ངོས་འཛིན་གནང་ཡས་ཀྱི་ཐོག་ལ་ལུང་བསྟན་ལོ་དེ་འདྲ་མི་འདྲ་དེ་འདྲ་ལཱ་མོ་ཆོས་སྐྱོང་ཡིན་ན་རེད་ཁྲ་འབྲུག་ཚངས་པ་ཡིན་ན་རེད་དྲིན་ཡིན་པ་ན་ག་ད་དེ་ཚོ་དེ་འདྲ་མི་འདྲ་ལོ་ཅིག་གཅིག་གྱུར་ལ་བྱུང་མི་འདུག་ཨ་ཐ་མ་དེ་སུས་ཐག་གཅོད་གནང་རེད་ཟེར་ན་པན་ཆེན་སྐུ་ཕྲེང་དྲུག་པ་དཔལ་ལྡན་ཡེ་ཤེས་ཀྱིས་ཐག་གཅོད་ལོ་རྒྱུས་ནང་དུ། བྱས་ཙང་སྤྱི་ཚོགས། ཟང་ངེ་ཟིང་ངེ་ཞེ་པོ་ཅིག་བྱུང་རེད་དེ། བྱུང་བའི་དུས་སྐབས་དེའི་སྐབས་སུ་དང། བོད་ཀྱི་རྒྱལ་བའི་ཡང་སྲིད་ངོས་འཛིན་དེ་པན་ཆེན་གྱིས་གནང་བ་དེ། ཡང་སྐུ་ལོ་རྒྱུས་ཀྱི་གནད་དོན་ཐོག་ནས་ག་རེ་ཟེར་ན། ཞེ་པོ་ཅིག་ག་རེ་ཟེར་ན་གནད་འགག་ཆེན་པོ་རེད་བསམ་གྱི་འདུག་གལ་སྲིད་མན་ཇུ་གྱིས་བོད་དེ་མངའ་ཁོངས་ཁ་ཐུག་ཡིན་པ་ན་ནི་གོང་མས་ཀྱི་སྐད་ན་བའི་ཆང་རྒྱ་ཡོད་རེད་ད་ཡོད་ན་གོང་མ་ཁོ་རང་ཚོས་ཀྱི་ག་རེ་ཟེར་ན་དེ་རེད་ཟེར་ཐག་གཅོད་བྱེད་ཡས་ཀྱི་སྐད་ཆ་ཅིག་ད་གསེར་བུམ་དང་སྐབས་དེ་དུས་ཡོད་མ་རེད་དེ་ཡིན་ནའི་དེ་འདྲའི་ཐག་གཅོད་བྱེད་ཡས་སྲིད།

བྱེད་ཀྱི་ཡོད་རེད་ད་ཡིན་ནའི་ད་ལྟ་གོང་ལ་ང་ཚོ་བཀའ་མོལ་བྱུང་ནང་བཞིན་རེད་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་བརྒྱད་ཀྱི་ལོ་ལ་རྒྱལ་བ་སྐུ་ཕྲེང་བརྒྱད་པ་འཇམ་དཔལ་རྒྱ་མཚོ་ངོས་འཛིན་གནང་བ་རེད་ལ་ཡང་འདི་དང་འབྲེལ་ཡོད་ཀྱི་ཐོག་ནས་ད་སྐུ་ཕྲེང་བདུན་པའི་ཡང་སྲིད་འཇམ་དཔལ་རྒྱ་མཚོ་སྐུ་ཕྲེང་བརྒྱད་པ་ནི་ངོས་འཛིན་གནང་བ་དང་འདིའི་སྐོར་ལ་ཡང་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་གནང་བ་བྱེད་ཀྱི་ཡོད། ས་སྟག་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་བརྒྱད་ཀྱི་ལོ་ནས་བོད་ལྗོངས་རྒྱལ་ཁྱབ་ཡུལ་གྲུ་ཚང་མར་བྱིས་པ་རྟགས་མཚན་བཟང་བ་དག་རྒྱལ་བའི་ཡང་སྲིད་ཚེ་གེ་ཡོག་ལྷ་བླར་ལུང་བརྟག་ཞུས་ཏེ་མཆོག་སྤྲུལ་འཁྲུལ་བྲལ་མྱུར་དུ་བྱོན་པའི་ཞབས་རིམ་རྒྱ་ཆེ་དང་ལྕགས་འབྲུག་ཆིག་སྟོང་བདུན་བརྒྱ་དྲུག་ཅུ་ཐམ་པའི་ལོ་རྒྱལ་བའི་ཡང་སྲིད་སྐོར་ལ་རྒྱལ་ཁྱབ་རྫོང་གཞིས་ཁག་དང་ཆོས་སྡེ་ཁག་ནས་ཕུལ་བའི་བྱིས་པ་རྟགས་མཚན་བཟང་རིགས་ཀྱི་མིང་གཞུང་འབྱོར་བ་དེའི་སྐོར་གལ་གནད་ཆེ་བས་པན་ཆེན་རིན་པོ་ཆེ་རྒྱལ་ཁབ་ཏུ་གདན་ཞུ་དང། པན་ཆེན་བློ་བཟང་དཔལ་ལྡན་ཡེ་ཤེས་དེ་རེད། མདོ་སྨད་ནས་ཕྱིར་ཕེབས་ལྕང་སྐྱ་ཧུ་ཐོག་ཐུ་ཡེ་ཤེས་བསྟན་པའི་སྒྲོན་མེ་རྒྱལ་ཚབ། ནོ་མིན་ཧན་སོགས་བླ་སྤྲུལ་ཆེ་ཁག་དང་ལཱ་མོ། གནས་ཆུང་དང་དགའ་གདོང་སོགས་ཀྱི་གནས་ཁ་གསན། བསམ་ཡས་སོགས་གཞུང་བསྟེན་ཆོས་སྐྱོང་ཁག་བཅས་པར་བརྟག་ལུང་ཞུ་གནང་མཛད་པའི་ཁོངས་ནས་བཟང་བབས་བྱུང་བ་ཁམས་གཙང་འོལ་ཁ་བཅས་སུ་ཡོད་པའི་བྱིས་པ་རྣམས་ལས་སྐུའི་ཉེར་སྤྱད་དང་རྟགས་མཚན་སོགས་བརྟག་ཞིབ་བྱེད་མི་མི་སྣ་ཁག་ཆེད་གཏོང་མཛད་དེ་ཕྱིར་འཁོར་ཁོངས་ནས་ས་སྟག་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་བརྒྱད་ཟླ་བ་དྲུག་པའི་ཚེས་གཉིས་ཉིན་གཙང་ཐོབ་རྒྱལ་ལྷ་རི་སྒང་དུ་བཙས་པའི་བྱིས་པ་དེ་ཕལ་ཆེར་བཟང་བབས་རྩེ་མཐུན་བྱུང་བར་བརྟེན་སླར་ཡང་གསོལ་དཔོན་གྲགས་པ་མཐའ་ཡས་དང་མགྲོན་གཉེར་ཡོན་ཏན་ལེགས་གྲུབ་རྩེ་དཔོན་ཇོ་ར་བ་ཕུན་ཚོགས་གསུམ་གཏོང་སྐུ་གོང་མའི་ཐུགས་དམ་རྟེན་དང་སྐུའི་ཉེར་སྤྱད་ན་བཟའ་སོགས་ངོ་འདྲ་འཁྱེར་ཏེ་བརྟག་དཔྱད་གཟིགས་འབུལ་ཞུས་པར་ཚང་མ་འཁྲུལ་མེད་ངོས་འཛིན་མཛད་པར་བརྟེན་ཚང་མས་དེ་རང་ལ་སྐྱབས་མགོན་རྒྱལ་བའི་ཡང་སྲིད་སྤྲུལ་སྐུར་ཐག་བཅད་ཞུ་རྒྱུ་ཡིན་ཚུལ་དགོངས་པ་རྩེ་མཐུན་བྱུང་ཞིང་དེ་དོན་རྒྱལ་ཚབ་ནོ་མི་ཧན་དང་བཀའ་ཤག་ནས་ཀྱང་བོད་ལྗོངས་མངའ་སྡེ་ཡོངས་ལ་དྲིལ་བསྒྲགས་མཛད། ཟེར་ད་འདིའི་སྐབས་དེར་རྒྱལ་བའི་ཡང་སྲིད་དེ་བཙལ་འཚོལ་དེ་བོད་ག་ས་ནས། མང་པོ་ཅིག་འདི་ན་ཆད། མང་པོ་ཅིག་ནི་ཡང་སྲིད་འདི་རབ་ན་མཐའ་མར་དེ་ཨ་ནི་འདི་ད་སྐུའི་སྐུ་ཆས་དེ་ཚོ་ངོས་འཛིན་བྱེད་པའི་སྒང་ལ་ཨ་ནི་ཐོབ་རྒྱལ་ལྷ་རི་སྒང་ལ་འཁྲུངས་པའི་ད་ཐོབ་རྒྱལ་ལྷ་རི་སྒང་དེ་འདི་རེད། པཎ་ཆེན་རིན་པོ་ཆེའི་སྐུ་ཚ་འགྲོ་མཁན་ཅིག་རེད། ལོ། ད་འདི་ནས་ཨ་ནི། རྒྱལ་བ་རིན་པོ་ཆེ་གསན་བསམ་སློབ་གཉེར་དབུ་འཛུགས་གནང་ཡ་ད་འདི་ག་ཅིག་གནང་ཡོད་རེད་ལ་ཡང་སྐབས་དེ་དུས་ཀྱི་ད་རྒྱལ་བ་སྐུ་འཕྲེང་བརྒྱད་པ་ད་དངོས་སུ་ནི་ངོས་འཛིན་གྲུབ་པའི་རྗེས་ལ་ནི་སྐབས་དེ་དུས་ཀྱི་ད་སྤྱི་ཚོགས་ཀྱི་ཡང་གནས་སྟངས་འདི་ག་འདྲ་ཅིག་ཆགས་ཀྱི་ཡོད་རེད་ལོ། རེད་ད་སྒྲོལ་དཀར་ལགས་རྒྱལ་བ་སྐུ་འཕྲེང་བརྒྱད་པ་ཡང་སྲིད་ངོས་འཛིན་གནང་ཡ་དེ་སྤྱི་ལོ་ཆིག་སྟོང་ད་གིན་ད་གོང་དུ་ཞུས་པ་ནང་ལྟར་རེད་བདུན་བརྒྱ་ལྔ་བཅུ་ང་བརྒྱད་གཡས་གཡོན་དུས་ཚོད་ལ་ངོས་འཛིན་གནང་རེད་བ། ད་ངོས་འཛིན་གནང་རྗེས་བོད་ཀྱི་ཆབ་སྲིད་ཐུགས་འགན་དེ་གཞི་རྩའི་གི་ཕྱི་ལོ་ཆིག་སྟོང། བདུན་བརྒྱ་བདུན་ཅུ་དོན་བདུན་བར་དུ་དེ་མོ་འཇམ་དཔལ་བདེ་ལེགས་རྒྱ་མཚོས་གི་ཆབ་སྲིད་ཀྱི་ཐུགས་འགན་བཞེས་ཡོད་རེད་ཨ་ནི་དེའི་འོག་ལ་ནི་ད་གིན་ང་ཚོས་ཞུས་པའི་གི་བཀའ་བློན་དེ་ཚོ་དང་ཆབ་སྲིད་ཐུགས་འགན་བཞེས་ཨ་ནི་མན་ཇུའི་གི་ལྷ་ས་ནང་ལ་ད། ཨམ་བན་གཉིས་དང་དེ་བཞིན་ལ་ཁོ་རང་མན་ཇུའི་གི་དམག་ལོ་ཞིག་ད་ཆིག་སྟོང་ལྔ་བརྒྱ། འདི་འདྲའི་གཡས་གཡོན་ཅིག་ཡོད་ས་རེད་བྱས་ཙང་འདི་འདྲའི་ལུགས་བྱས་རྗེས་ད་གང་ཟེར། བོད་ཀྱི་ལས་དོན་ཚང་མ་ལོ་གཞི་རྩའི་རྒྱལ་བ་རིན་པོ་ཆེ་གིས་ཆོས་སྲིད་གཉིས་ཀྱི་བདག་པོ་བྱས་འོག་ཏུ་ཆབ་སྲིད་ཀྱི་ལས་འགན་དེ་རིམ་པས་ཀྱི་བཀའ་ཤག་གིས་བྱས་རྒྱལ་བ་རིན་པོ་ཆེ་སྐུ་ཚེ་མ་བརྟན་པའི་སྐབས་སུ་རྒྱལ་ཚབ་དང་ཡང་ན་སྲིད་སྐྱོང་དེ་གིས་བྱས་སྲིད་སྐྱོང་འོག་ལ་བཀའ་ཤག་ཡོད་པ་བྱས་ཡིན་ན་ལ། ད་གིན་གོང་དུ་ཞུས་པ་ནང་ལྟར་རེད། མན་ཇུའི་གི་ལྷ་ས་ལ་བཅའ་སྡོད་བྱེད་མཁན་ཨམ་བན་དེ་ཚོས་གི་ག་ས་ག་ལ་ག་རེ་ཟེར་ན་དེ། སློབ་སྟོན་ཟེར་ནའང་འདྲ། གྲོས་འགོ་སྟོན་པ་ཟེར་ནའང་འདྲ་དེ་འདྲའི་གི་གནས་ཚུལ་ཅིག་ཡང་སེ་ལོ་ཞིག་སླེབས་བསྡད་ཀྱི་ཡོད་ས་རེད་ལ། སྐབས་དེ་དུས་ཡིན་པས་ན་ད། རྒྱལ་བ་སྐུ་ཕྲེང་བདུན་པའི་སྐབས་ལ་དངོས་སུ་ད་མན་ཇུ་ཆིང་གི་ཨམ་བན་བོད་སྡོད་ཨམ་བན་འདི་དངོས་སུ་ད་སྐབས་དེ་དུས་ནི་ཐོན་པ་ཅིག་ཆགས་ཀྱི་ཡོད་རེད་ཡིན་ནའི་ལེ་ད་ད་ལྟའི་གནས་སྟངས་ཀྱི་ཐོག་ནས་བལྟས་པ་ཡིན་པས་ན་རྒྱལ་ཁབ་གཅིག་ནང་ལོགས་ལ་ཕྱི་རྒྱལ་གྱི་གཞུང་ཚབ་ནི་གསར་དུ་བཙུགས་པ་རྣམ་པ་གཅིག་གི་བྱེད་ཀྱི་ཡོད་རེད་ལ་འདི་ཡིན་ནའི་ལེ་ད་བོད་ནང་ལོག་ལ་ཐོག་མར་ཕྱི་རྒྱལ་གྱི་གཞུང་ཚབ་བཙུགས་པ་ཐོག་མ་དེ་ལ་བྱེད་ཀྱི་མེད་འགྲོ་ཨམ་བན་ཟེར་བྱས་བྱས་བོད་ནང་ལོག་ལ་བཅའ་སྡོད་བྱེད་མཁན་དེ། རེད་སྒྲོལ་དཀར་ལགས་ད་དེ་ལ་ག་ཙུག་ག་རེ་ཟེར་ན་དངོས་གནས་ཀྱི་ཕ་ཡི་དེ་གི་ཅིག་དྲང་པོ་དྲང་གཞག་ཟེར་དགོས་རེད་དངོས་ཡོད་གནས་ཚུལ་རང་གིས་བལྟས་བ་ཡིན་ན་གཅིག་ནས་བྱས་ན། ཕྱི་ཡི་རྒྱལ་ཁབ་གཅིག་གི་གཞུང་གི་སྐུ་ཚབ་མི་སྣ་ཞིག་ལ་བོད་ཀྱི་རྒྱལ་ས་དེ་ལ་གཏན་སྡོད་བྱས་བ་དེ་འཛམ་གླིང་ཆབ་སྲིད་ཀྱི་འགྲོ་སྟངས་ཀྱིས་བྱས་ན་གཞུང་ཚབ་ཀྱི་རྣམ་པ་ལོ་གཅིག་ཡོད་རེད་བ། གཉིས་པ་དེ་ལ་ཡང་ཁོ་རང་ཚོའི་གི་བསམ་བློ་བཏང་སྟངས་དང་ང་ཚོའི་བསམ་བློ་བཏང་སྟངས་ཀྱི་ངོས་ནས་ཆ་བཞག་པ་ན་མཆོད་ཡོན་ལབ་མཁན་ཅིག་སྐད་ཆ་བཤད་དུས་ཁོ་རང་མཆོད་ཡོན་ལབ་མཁན་དེ་ཡང་ཁོ་གཞུང་ཚབ་ཀྱི་གནས་ཚུལ་ཅིག་ཆགས་བསྡད་ཡོད་མ་རེད་བ། མཆོད་ཡོན་ཕྱི་དྲག་ཆགས་ཡོང་དུས་སྐབས་སུ་མཆོད་པའི་ཡུལ་ལ་ཨ་ནི་སྦྱིན་བདག་དེ་གི་སྐུ་ཚབ་ད་མཆོད་པའི་ཡུལ་གི་གནས་ཡུལ་དེ་ལ་རོགས་པ་བྱེད་མཁན། ཁོ་ལ་ག་རེ་ཟེར་ན་གྲོས་འགོ་སྟོན་མཁན། འདི་འདྲས་ཀྱི་གནས་སྟངས་ཅིག་རྣམ་པ་རང་རེ་བ་ང་རང་ཚོས་བསམ་བློ་བཏང་སྟངས་དང་དུས་སྐབས་འདིའི་སྐབས་སུ་ཁོ་རང་ཚོས་མན་ཇུ་ཀི་གོང་མས་ཀྱི་ཆན་ལུང་གི་བསམ་བློ་བཏང་སྟངས་དེ་བོད་ཀྱི་ཨ་ནི་ཡུལ་དེ་ག་རེ་ཟེར་ན་ད་མཆོད་པའི་ཡུལ་ཆགས་བསྡད་ར་བ་རྒྱལ་བ་པཎ་ཆེན་གཙོ་བོར་གྱུར་པའི་ག་རེ་ཟེར་ན་ཞྭ་སེར་གྱི་བསྟན་པ་སི་ཏུ་གུ་སུ་ཞེ་པོ་ཅིག་བརྩིས་ཡོད་ར་བ་ཁོ་ཚོས། ད་འདི་ཡག་པོ་སྐྱོང་བ་དང་འདིའི་འོག་ལ་ག་ཟེར་ན་ད། ཞབས་ཕྱི་སྒྲུབ་མཁན་དེ་ཚོ་གི་ཨ་ནི་ཞབས་ཕྱི་ལྷག་བསམ་རྣམ་དག་སྒྲུབ་ཡས་ཀྱི་ཆེད་དུ་ལྟ་རྟོག་བྱེད་མཁན་ཟེར་ན་འདྲ། རོགས་སྐྱོར་བྱེད་མཁན་ཟེར་ན་འདྲ་དེ་འདྲའི་ཆེད་དུ་ཨ་ནི་བསྐོ་བཞག་བྱ་རྒྱུ་ཞིག་ཆགས་བསྡད་རོགས་ལ་ང་ཚོའི་ངོས་ནས་དང་ཁོ་ཚོ་དེ་འདྲས་ཀྱི་མཆོད་པའི་ཡུལ་རྒྱལ་བ་རིན་པོ་ཆེ་ལ་ཕྱག་རོགས་ཞུ་མཁན་ཅིག་ལ་ཨ་ནི་མ་ནི་སྦྱིན་བདག་ག་ཟེར་ན་མན་ཇུའི་ཀྱི་ཨ་ནི་མཆོད་པའི་ཡུལ་ལ་ཅིག་བཏང་བ་རེད་ཀྱི་འདུ་ཤེས་དེ་རེད་དུ་ཨ་དེ་འདྲས་ཀྱི་ངོས་འཛིན་ཅིག་ཡོད་རོགས་ད་ཁོ་ཞྭ་སེར་གྱི་ཆེད་ན་ནི

འདི་ནས་ཡིན་པའི་ནས་ལས་དག་རྒྱལ་བ་སྐུ་འཕྲེང་ནི་རྒྱལ་བ་འཇམ་དཔལ་རྒྱ་མཚོ་ངོས་འཛིན་ཞུས་གནང་བ་དང་མུ་མཐུད་ཡང་གསན་བསམ་སློབ་གཉེར་གནང་བ་དང་འདིའི་སྐོར་ལ་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་གནང་བ་ཅིག་ཡོད། ལྕགས་སྦྲུལ་ས་ཆིག་སྟོང། བདུན་བརྒྱ། དྲུག་ཅུ་རེ་གཅིག་ཟླ་བ་དང་པོའི་ནང་ཐོབ་རྒྱལ་ལྷ་རི་སྒང་དུ་སྐུ་འཁྲུངས་པའི་ཆུང་སྲིད་རིན་པོ་ཆེ་བཀྲ་ཤིས་ལྷུན་པོར་ཕེབས་ཏེ་ཚེས་བཅུ་གཅིག་ཉིན་ཀུན་གཟིགས་པཎ་ཆེན་རིན་པོ་ཆེ་ནས་རེད་ད་འདི་རྣམ་ཐར་དེ་ག་དེ་ག་འགའ། དེ་མོ་རིན་པོ་ཆེས་མཛད་པའི་འཛམ་གླིང་ཐ་གྲུ་ཡངས་པའི་རྒྱན་ཟེར་དེ་གཞི་བཅོལ་ནས་བྲིས་པ་རེད། རིན་པོ་ཆེ་དབུ་སྐྲ་གཙུག་ཕུད་བཞེས་ཏེ། བློ་བཟང་བསྟན་པའི་དབང་ཕྱུག་འཇམ་དཔལ་རྒྱ་མཚོར་མཚན་གསོལ། རྒྱལ་བའི་མཆོག་སྤྲུལ་རིན་པོ་ཆེ་དབུས་ཕྱོགས་སུ་གདན་ཞུར། རྒྱལ་ཚབ་ནོ་མི་ཧན་དང་བཀའ་བློན་གུང་པཎྜི་ཏ་དང་བཀའ་བློན་ཛ་སག་ཏཱ་བླ་མ། མན་ཇུའི་སྐུ་ཚབ། ཅི་ཨམ་བན་སོགས། ཟླ་བ་གསུམ་པའི་ཚེས་ལྔ་ཉིན་བཀྲ་ཤིས་ལྷུན་པོར་འབྱོར། སྔར་ལམ་གྱི་མཛད་སྒོ་རྒྱ་ཆེར་བསྟར། ཚེས་བཅོ་ལྔ་ཉིན་བཀྲ་ཤིས་ལྷུན་པོ་ནས་ཕེབས་ཐོན་གྱིས་རོང་ལམ་བརྒྱུད་སྙེ་ཐང་བདེ་བ་ཅན་དུ་ཞབས་སོར་འཁོད། དེར་རེ་ཞིག་བཞུགས་འཇགས་གནང། ཡོངས་འཛིན་ཕུར་ལྕོག་ངག་དབང་བྱམས་པ་དང་བྱ་ཁྱུང་པ་ངག་དབང་ཆོས་གྲགས་གཉིས་ནས་མཛད་དེ། སྐུ་ནའི་བབ་དང་བསྟུན་པའི་གསན་སྦྱོང་དབུ་འཛུགས་མཛད། ལྕགས་རྟ། ཆིག་སྟོང་བདུན་བརྒྱ་དྲུག་ཅུ་རེ་གཉིས་ཟླ་བ་བདུན་པའི་ཚེས་དགུ་ཉིན་ཀུན་གཟིགས་པཎ་ཆེན་རིན་པོ་ཆེ་དབུས་རྒྱ་བོད་ཧོར་གསུམ་གྱི་ཆེ་དགུའི་ཆིབས་བསུ་རྒྱ་ཆེ་དང་བཅས་ཕོ་བྲང་ཆེན་པོ་པོ་ཏཱ་ལའི་གསེར་ཁྲིར་ཞབས་སོར་འཁོད། དེ་ནས་ལོ་གསུམ། རྗེས། ཀུན་གཟིགས་པཎ་ཆེན་རིན་པོ་ཆེ་དབུས་སུ། པཎ་ཆེན་རིན་པོ་ཆེ་དབུས་སུ་ཕེབས་ཏེ་དགེ་ཚུལ་གྱི་བསླབ་སྡོམ་འབུལ་གནང་མཛད། ཟེར་ད་འདི་འདི་ག་འདི་སྒང་ག་ག་སོགས་རེ་བཏགས་མཉན་བྱ་དྲག་ཤུལ་མ་འདི་དེའི་འགྲེལ་པ་ཞུ་དགོས་ཀ་གལ་མི་འདུག། འབྲུག་སྡེ་སྲིད་ཤེས་རབ་དབང་ཕྱུག་ནས་རྒྱལ་ཚབ་ནོ་མི་ཧན་དང་བཀའ་ཤག་བཅས་པར་ཞུ་ཡིག་རྟེན་དང་བཅས། མཚན་ཉིད་སློབ་དཔོན་རྒྱ་མཚོ་དང་མི་དྲག་གི་ཚ་རིགས་གྲྭ་པ་ཞིག་བཅས་སྒྲ་དང་སྙན་ངག་སློབ་སྦྱོང་སོགས་ལྷ་སར་འབྱོར་བ་བསྟན་རྒྱུན་ལ་དགོངས་བཞེས་ཀྱིས། དགོངས་བཞེས་ཀྱིས་ཤིང་སྤྲེལ་ཆིག་སྟོང། བདུན་བརྒྱ། དྲུག་ཅུ་རེ་བཞི་ལྷ་ས་དབང་ལྡན་དཔལ་འབར་དུ་འབྲུག་པའི་སློབ་གཉེར་བའི་ཐོག་ལྷ་ས་ཁུལ་ནས་དང་བླངས། སློབ་བཅར་ཞུས་མི་བཅས་ལ་སློབ་གྲྭ་དམིགས་བསལ་གྱི་གསར་འཛུགས་གནང་སྟེ་དགེ་རྒན་དུ་བླ་མ་ཆོས་རྫོང་པ་དང་རག་ཤག་དགེ་རྒན་གཉིས་བསྐོ་གཞག་དང་འབྲུག་པ་རྣམས་ལ་སློབ་གཉེར་མ་ཐོན་བར་གྱི་གསོལ་ཆས་ནར་གཏོང་དང་སྡོད་གནས་བཅས་བཀའ་དྲིན་གྱིས་བསྐྱངས། ཟེར་ད་དེ་ཙང་འབྲུག་པའི་ཕེབས་མཁན་ཚོ་སློབ་གཉེར་བྱེད་མཁན་སྙན་ངག་སུམ་རྟགས་ལ་སོགས་པ་དེ་འདྲའི་སློབ་གཉེར་དེ་འདྲའི་བོད་གཞུང་ཚོ་སྐྱབས་འཇུག་ཆོས་ཀྱི་ཏང་ཡིན་པ་དེ་ཚོ་ལས་ཆེ་བའང་བསླབ་གྲྭ་རང་བཙུགས་གནང་ནས་དབང་ལྡན་དཔལ་འབར་ནང་ལ་བསླབ་གྲྭའི་དགེ་རྒན་དེ་ཚོ་ཆེ་བའང་ད་ག་དམིགས་འཛུགས་གནང་བྱས། ཨ་ནི་འདི་ཚོ་པས་སྡོད་རིང་གི་སྡོད་ས་དང་ལྟོ་ཆས་ནི་བྱེད་པ་ཚང་མ་གཞུང་གིས་གནང་བྱས་འོ་ད་འདི་ཚང་ལེགས་ལམ་ཆེན་པོ་རུ་ཞེ་དྲག་བྱུང་བ་ཡིན་མི་འདྲ། ལོང་སྟོབས་ལགས་ད་ལྟ་གོང་ལ་གསུངས་སོང་ད་འདི་ནས་ཐོག་མར་དེ་ཡིན་པ་ཡིན་ན་རྒྱལ་ཚབ་ནི་བདེ་མོ་བསྐོ་བཞག་གནང་བ་རེད་འདི་ནས་ཡང་རྒྱལ་ཚབ་ནི་ཚེ་སྨོན་གླིང་བསྐོ་བཞག་ཅིག་གནང་ཡོད་རེད་པ་འདིའི་སྐོར་གྱི་ཡང་གནས་ཚུལ་དེ་མུ་མཐུད་ང་ཚོ་ཡང་འགྲེལ་བཤད་ཞིག་གནང་རོགས་གནང། ང་ད་དེ་ན་རྒྱལ་ཚབ་ཚེ་སྨོན་གླིང་དེ་ཁོ་རང་གཞི་རྩའི་གི་ད་འཁྲུངས་ས་རང་དེ་དེ་ཨ་མདོ་ཅོ་ནེ་ལབ་མཁན་དེ་ནས་རེད་འདུག་ཨ་དེ་ནི་ཡར་བོད་ལ་ག་སོང་གདན་སར་སློབ་གཉེར་བྱེད་གར་ཕེབས་བར་སྐབས་གཅིག་ནས་རྒྱུད་སྟོད་ཀྱི་མཁན་པོ་གཡས་གཡོན་དེ་འདྲ་བྱས་དགའ་ལྡན་ཁྲི་པ་ལ་ཕེབས་ཀྱི་རེད་ཟེར་གི་གནས་ཚུལ་དེ་འདྲའི་འོག་ཏུ་ད་བར་སྐབས་གཅིག་ནས་མན་ཇུ་གོང་མ་ཆན་ལུང་དེ་ད་དེ་ང་ཚོའི་ག་རེ་ཟེར་ན་ཆོས་པ་རང་ཡིན་པ་སོང་ཙང་ཨ་ནི་བར་སྐབས་གཅིག་ནས། རྒྱ་ནག་རང་ལ་ག་རེ་ཟེར་ན་བོད་པའི་གི་སྐུ་ཞབས་དཔེ་ཆ་ཡག་པོ་ཡོད་རྒྱུ་དང་དེ་ཚོ་མར་ཅིག་གོང་མའི་གི་ད་འཁྲིས་ལ་ཡོད་རྒྱུ་དགོན་པ་གཡུང་ཧོ་ཡིན་ན་ཅིག་ལབ་གི་རེད་པ། གཡུང་དེ་ཧོ་ཚོ་ལ་ག་ཚོ་ན་གཡུང་དགོན་ཆོས་དགོན་ལོབས་ལ་ཅིག་ཅིག་ལག་པོ་ཡོད་ར། གཡུང་དགོན་ལ་ནི་ང་རང་ཚོའི་བོད་སྐད་ལ་གཡུང་དགོན་དགོན་ཧོན་ཏོ། རྒྱ་མིའི་སྐད་ལ་གཡུང་ཧོ་དགོན་ཡིན་པ་ཅིག་ཡིན། འོ་དེ་ཚོ་ལ་ག་རེ་ཟེར་ན་ཆོས་སློབ། ཞེས་དང་དེའི་རྩལ་དེ་གོང་མའི་ཀྱི་དེ་ལྕམ་ཟེར་དགོས་རེད་དེ་ཚོ་དང་ནི་སྲས་སློབ་དེ་ཚོ་དང་གཉེན་ཉེ་ཟེར་དེ་ཚོ་གི་ཆོས་བསླབ་ཡས་དང་དཔེ་ཆ་བསླབ་ཡས་དང་དེ་འདྲས་ཀྱི་ཅིག་ཐོག་མའི་ཀྱི་ལས་དོན་དེ་འདྲ་དེ་འདྲ་སྒྲུབ་དགོས་འདུག་པ་བྱས་ཙང་ག་ཚད་ད་དེ་འདྲས་བྱས་རྗེས་ཆོས་ཀྱི་ཐོག་ནས་ཞབས་ཕྱི་ཞུ་མཁན་བླ་མ་དེ་འདྲས་བཞུགས་འདུག་པ་གཞི་རྩའི་མ་ཡས་སུ་ཡོད་པ་རེད་ཟེར་ན་ལྕང་སྐྱ་རོལ་པའི་རྡོ་རྗེ་མན་ཇུ་གོང་མའི་དབུ་བླ་བྱས་བྱས་ཡོད་པ་རེད་པ་བྱས་ཙང་གནས་ཚུལ་དེ་ཚོ་ལི་རིགས་བལྟ་ཡོང་དུས་སྒོས་སུ་དང་དུས་སྐབས་དེའི་སྐབས་སུ་མན་ཇུ་གོང་མ་ཆན་ལུང་རང་གི་བསམ་བློའི་ནང་ལ། ཨ་ནི་བོད་ལ་འཛིན་པའི་བསམ་བློ་དེ་དེ་འདྲ་རྒྱ་ནག་དམར་ཤོག་གི་འགྲེལ་བཤད་རྒྱག་སྟངས་ཀྱི་བོད་ལ་དང་བོད་དང་རྒྱ་ནག་གི་འགྲེལ་བཤད་རྒྱག་སྟངས་དེ་དང་མན་ཇུའི་གོང་མ་ཆན་ལུང་གི་སྐབས་སུ་མན་ཇུ་ཆང་ཆན་ལུང་སྐབས་སུ་སྟོབས་ཤུགས་ཆེན་པོ་ལ་རེད་པ་ག་ལང་ས་ཁོང་རང་གི་དུས་སྐབས་དེའི་སྐབས་སུ་ཨ་ནི་བོད་ལ་འཛིན་པའི་ཀྱི་ལྟ་སྟངས་བོད་ཀྱི་རྒྱལ་བ་པཎ་ཆེན་ལ་འཛིན་པའི་ལྟ་སྟངས་དེ་རྦད་དེ་ཁ་ཤར་ནུབ་ཟེར་དགོས་རེད་ང་ཚོ་ག་སང་འགལ་བ་ལྟག་སྤྲོད་ལོ་ཅིག་ལ་རེད་བསམ་གི་འདུག། རྒྱུ་མཚན་ག་རེ་ཟེར་ན་དུས་སྐབས་དེའི་སྐབས་སུ་ཆན་ལུང་གིས་ག་རེ་ཟེར་ན་བསམ་བློ་བཏང་སྟངས་དེ་དང་ཆན་ལུང་དེས་ག་རེ་ཟེར་ན་ང་ཚོ་ཁ་ཤས་བཤད་ཀྱི་རེད་ཆན་ལུང་དེ་ནང་པ་རྫུན་མ་རེད་ཟེར་གྱི་བཤད་མཁན་འདི་འདྲ་ཡོང་གི་འདུག་ཨང་ང་ཚོས་ད་འདི་འདྲ་ད་རྩ་བ་ཉིད་ནས་ཡིན་ས་མ་རེད་བསམ་གྱི་འདུག་ག་རེ་ཟེར་ན་ཆན་ལུང་གི་ཕོ་བྲང་ཐོག་ལ་ཧྥ་རན་སི་གི་ཉམས་ཞིབ་པ་ཅིག་ཡོག་རེད་ད་བོད་སྐད་ལ་ཆོས་དབྱིངས་ཆོས་དབྱིངས་ལབ་གི་རེད་ཧྥང་གོ་ཝང་ལགས་ཉིད་ཁོ་རང་ཚོའི་སྐད་རང་ལ་མི་ཡུལ་གྱི་ཆེད་མངགས་ད་མོ་རང་རྒྱ་སྐད་ཤེས་ཀྱི་རེད་ཡག་པོ་ཤེས་གི་ཡོག་རེད་ཆན་ལུང་གི་རང་གི་ཐོག་ལ་རྒྱུན་རིང་པོ་ཞིབ་འཇུག་བྱས་རྗེས་པེ་ཏི་པེ་ཅིང་རང་ལ་ཆན་ལུང་གི་ཕོ་བྲང་མང་པོ་ཞིག་བསྔོག་ཡོང་འདུག་ཨ། འདི་ཚོ་བསྔོག་ཡོང་དུས་སྒོས་སུ་པེ་ཏི་ངེས་པ་རྙེད་པའི་ཐོག་ནས་ཆན་ལུང་དེ་ག་རེ་ཟེར་ན་ནང་པ་ཡིན་པ་ལ་ག་རེ་ཟེར་ན་ད་ཁྱོན་ནས་ཁོ་རང་དེ་དོགས་པ་མི་འདུག་ཟེར་གི་མོ་རང་གི་གྲུབ་དོན་ལུགས་དེ་འདྲས་བཏོན་ཡོད་རེད། སྤྱི་བཏང་ནམ་ཞག་རྒྱུན་དུ་ང་ཚོས་ཀྱི་ཆན་ལུང་ནང་པ་རེད་ཟེར་ང་ཚོས་རྒྱལ་བ་རིན་པོ་ཆེས་གསུངས་གནང་གི་རེད་པཎ་ཆེན་རིན་པོ་ཆེ་ཡང་གསུངས་གནང་གི་འདུག་ཡིན་ན་ལ་ཞིབ་འཇུག་པ་འགའ་ཤས་ཀྱིས་ད་བོད་ཀྱི་བླ་ཆེན་དེ་ཚོ་མགོ་སྐོར་གཏོང་ཡས་ཀྱི་ཆེད་དུ་ག་ཟེར་ན་ད་ནང་པ་རྫུན་མ་དོན་དག་རེད་གདོང་མདོག་ལོ་ཇི་མ་དོན་དངོས་མི་འདི་ལ་ཁོ་ག་ཟེར་ན་ཆབ་སྲིད་རང་གི་ཅིག་ལྟ་སྟངས་ཡོད་རེད་ཟེར་ནས་བསམ་བློ་བཏང་མཁན་དང་ཞིབ་འཇུག་གི་དཔྱད་འབྲས་བཏོན་མཁན་དེ་འདྲ་འདུག་ཨ་ད་དེ་ཡིན་ས་མ་རེད་དེ་མིན་པ་ཡིན་ན་མིན་པ་ཡིན་པ་སོང་ཙང་ཨ་ནི་དེ་འདྲ་མན་ཇུ་དུས་སྐབས་དེ་ཀྱི་མན་ཇུ་ཆན་ལུང་གི་བསམ་བློ་བཏང་སྟངས་དང་བོད་ལ་འཛིན་པའི་ལྟ་སྟངས་དེ་དང་དེ་ད་རྒྱ་ནག་དམར་ཤོག་གི་ཨ་ནི་མན་ཇུ་ཆན་ལུང་གི་དུས་སྐབས་ཀྱི་སྐབས་སུ་བོད་ལ་བྱུང་མྱོང་གི་གནས་ཚུལ་དེ་ལ་འགྲེལ་བཤད་རྒྱག་སྟངས་ནི་དེ་ལྟར་ངས་གོང་ལ་ཞུས་པ་ནི་ཉིན་མཚན་ལོག་པ་དང་འགལ་བ་ལྟག་སྤྲོད་ལ་འགྲོ་གི་འདུག་ཟེར་ཏེ་ལྕང་སྐྱ་རོལ་པའི་རྡོ་རྗེ་ཆན་ལུང་གི་མའི་དབུ་བླ་གཉེར་ཡས་དེ་ག་ནང་བཞིན་ཚ་རྡོར་ངག་དབང་ཚུལ་ཁྲིམས་མའི་དབུ་བླ་གཉེར་ཡས་དེ་མ་ཡིན་པའི་གི་བླ་མ་མང་པོ་ཡོད་བོད་པའི་དགེ་བཤེས་ད་ཚ་རྡོར་ཆ་བཞག་པ་ན་ད་མར་དཔེ་ཆ་ཡག་པོ་འདུག་མཁྱེན་པ་རྒྱས་པོ་འདུག་གདན་འདྲེན་ཞུ་རྒྱུ་རེད་མ་གཏོགས་དེ་ག་ཙམ་ཅིག་ག་ཟེར་ན་དེ་རེད་མི་འདུག་ཁོ་རང་མར་ཅིག་འགྲོ་རྒྱུ་གལ་ཡ་ནི་འགྲོ་རྒྱུ་དེ་ལ་སྐོར་རིམ་གལ་འགྱོགས་སོགས་དེ་འདྲ་རེད་མི་འདུག་བྱས་ཙང་མན་ཇུ་གོང་མ་ཆན་ལུང་ཁོ་རང་གི་ཡང་དཔེ་དེ། སངས་རྒྱས་ཀྱི་བསྟན་པ་དེ་ཡག་པོ་བེ་ར་འཕྲོད་པོ་ཅིག་ཤེས་ཡས་ལ་ཁོ་རང་གི་བསམ་བློ་བཏང་གི་ཡོད་པ་དེ་ང་ཚོས་དེ་ཚོའི་ནང་ནས་ག་ཟེར་ན་གསལ་པོ་ཞེ་པོ་ལོ་ཅིག་ཧ་གོ་ཐུབ་ཀྱི་འདུག་བསམ་གི་འདུག་གཞི་ནས་ཚ་རྡོར་དེ་དུས་སྐབས་དུས་སྐབས་སུ་ཡང་བླ་མ་ཆེན་པོ་དེ་འདྲ་ཡང་མ་རེད་དེ་ལྟར་བླ་མ་གཞི་ནས་བྱེད་རྒྱུར་ཚེ་སྨོན་གླིང་གི་སྐུ་ཐོག་དང་པོ་རེད་པ། གཞི་ནས་བླ་མ་བྱེད་རྒྱུར་ཁོ་རང་ག་རེ་ཟེར་ན། རྒྱུད་པའི་གི་གྲྭ་པ་གྲྭ་རྐྱང་དེ་འདྲ་རེད་མ་གཏོགས་པའི་རྒྱབ་ལྗོངས་ཡོད་པ་མ་རེད་ལ་དུས་སྐབས་དེ་སྐབས་སུ་བླ་མ་ཡང་ཆགས་ཡོད་མ་རེད། ག་རེ་ཡོད་པ་རེད་ཟེར་ན་དཔེ་ཆ་ཡག་པོ་ཞེ་པོ་འདུག་ཨ། བྱས་ཙང་རྗེས་ལ་ཁོ་རང་མར་ཕྱིན་ཨ་ནི་མར་ནས་མན་ཇུ་གི་ཆན་ལུང་གིས་ག་རེ་ཟེར་ན། དེ་ཚོས་གིས་གཟིགས་མཐོང་ལོ་ཆེན་པོ་བྱས་རྗེས་ཨ་ནི་ཡར་བོད་ཀྱི་རྒྱལ་ཚབ་ལ་བསྐོས་དུས་སྐབས་སུ་དང་ཨ་ནི་དེ་སྔོན་ནས་བོད་ཀྱི་བྱས་ན་དཔེ་ཆ་མཁྱེན་པ་རྒྱས་པོ་ཡོད་པའི་སྐད་གྲགས་ལོ་ཅིག་ཨ་ནི་མར་ནས་ཡང་ག་ཟེར་ན་རྒྱ་ནག་གི་ངོས་ནས་ག་ཟེར་ན་ཆན་ལུང་ངོས་ནས་ཆེ་མཐོང་ལ་ཆེན་པོ་ཞེ་པོ་བྱེད་ཅིང་བོད་ཀྱི་རྒྱལ་ཚབ་ཀྱི་ནང་ནས་ཏོག་ཙམ་གྱོང་པོ་ལྟ་སྐོར་ཆན་ལུང་གི་འགྲོ་སྟངས་བགྲེས་པོ་ཡོད་པ་སོང་ཙང་མན་ཇུ་གོང་མའི་གི་གནས་ཚུལ་ཚང་མ་ཤེས་ཡོད་པ་སོང་ཙང་ཨམ་བན་གྱིས་ག་ཚོད་སྐྱག་རྫུན་བཤད་ཀི་འདུག་ཨམ་བན་གྱིས་ག་ཚོད་གཅིག་དེས་བྱུས་མི་བྱུས་ཏོ་བྱེད་ཀི་འདུག་དེ་ཚོ་ཡང་ཧ་གོ་ཅིག་ཨམ་བན་ཡང་ཞེད་དགོས་ཡས་ཀྱི་གནས་ཚུལ་མང་པོ་ཞེ་པོ་དེ་འདྲ་བཟོས་འདུག་བ་ལས་དེ་གཉིས་ངས་གོང་དུ་ཅིག་ཞུས་ཡིན་བསམ་སོང་ཨམ་བན་ལགས།

བོད་ཀྱི་བོད་རིགས་སུ་འཇུག་བར་བོད་རིགས་ཀྱི། ད་ལྟ་ང་ཚོ་རྒྱལ་རོང་ལ་ཉེ་བྱུང་བར། ད་ཕྱེད་ཀ་ཚོ་ཁམས་བྱས་ཕྱེད་ཀ་ཚོ་ཨ་མདོ་བྱས་དེ་གཉིས་འགྲོ་རྒྱལ་རོང། འོ་འདི་གི། ས་ཆ་དེ་འདྲ་རེད་དོ། བྱས་ཙང་ཨམ་བན་དེ་གཉིས་གཉིས་ཆར་ལ་ཚ་རྡོར་ངག་དབང་ཚུལ་ཁྲིམས་ཀྱིས་ཞེ་བོ་ག་རེ་ཟེར། བོད་ཀྱི་གནད་དོན། དོན་ཚན། ཡང་ཁོ་ཚོས་ཀྱི་འགྱུར་བ་མང་པོ་ཞིག་གཏོང་རྩིས་བྱེད་ཀྱི་འདུག་ཨ། ཨ་ནི། འགྱུར་མེད་རྣམ་རྒྱལ་གྱིས་འགྲིག་མེད་བ་དོན་ཚན་བཅུ་གསུམ་དེ་ཟེར་བའི་དེ་ག་རང་ལ་གཏན་འཁེལ་བ་ན་འགྲིག་གི་འདུག། བོད་ཀྱི་གནས་ཚུལ་དེ་ད།

མ་འདེབས་འགྱུར་གྱི་ཡིག་ཆ་ཡིན་པ་སོང་ཙང་དེ་ཚོ་ང་ཚོའི་ཞེ་བོ་ཅིག་ག་ཟེར་ན་ལོ་རྒྱུས་ཀྱི་གཞི་རྟེན་བཅོལ་ས་གལ་ཆེན་པོ་ལོ་ཅིག་ཆགས་བསྡད་ཞེས་བསམ་གྱི་འདུག་གཞི་རྩའི་ཚ་རྡོར་ཁོ་རང་ག་རེ་ཟེར་ན་མན་ཇུ་གོང་མ་དང་འབྲེལ་བ་ཡོད་རེད་ཉེ་བོ་ཡོད་རེད་དེ་ཡིན་ན་ལ་བོད་ཀྱི་གནད་དོན་ཐོག་ལ་ཡང་བདེན་པ་ག་རེ་ཡིན་པ་དེ་དང་ཨ་ནི་བསྟན་པ་དང་མི་རིགས་ལ་གནོད་ཀྱི་ཡོད་ན་ཁོ་དེ་ལ་ཏག་ཏག་བཀག་ཐུབ་པ་བཀག་ཐུབ་དུས་སྐབས་སུ་ཨམ་བན་དང་གོང་མ་གཉིས་ཅར་ལ་ཞེད་སྐྲག་བྱེད་ཡས་མེད་བཀའ་ཕྱི་བསྟན་བྱེད་དགོས་ཀྱི་གནས་ཚུལ་དེ་འདྲ་བྱུང་ཡོད་དུས་སྐབས་སུ་བོད་རྒྱ་མིའི་མངའ་ཁོངས།

ད་ཆ་རྒྱལ་བ་རིན་པོ་ཆེ་དགུང་གྲངས་ཉི་ཤུར་ཕེབས་ཟིན་པས་ལུགས་གཉིས་ཀྱི་ཐུགས་འགན་བསྐྱེད་བཞེས་ཡོད་པ་ཞེས་གསོལ་ཡང་བསམ། རྒྱལ་བ་རིན་པོ་ཆེ་ལི་ག་སོགས་རྒྱལ་བ་འཇམ་དཔལ་རྒྱ་མཚོ་འདི་ལུགས་གཉིས་ཀྱི་ཐུགས་འགན་བཞེས་མི་དགོས་རྩོམ་དཔོན་རིན་པོ་ཆེ་སྣང་ཤ་སྟེ་ཁན་ཚ་དགུང་ལོ་ཉི་ཤུར་ཕེབས་ཡོད་འདིར་ཐུགས་འགན་བཞེས་མ་ཤེས་པའི་རྐྱེན་ལྟ་ཡང་འདི་གསུང་དགོས་ཡོད་རེད། གསན་བསམ་གྱི་འཕྲོ་གནང་རྒྱུ་ཡིན། ད་ལྟ་ཆབ་སྲིད་དང་ཟེར་རྒྱུ་བསྡད་ཡོད། རེ་ཞིག་ཐུགས་འགན་བསྐྱེད་བཞེས་ཐུགས་མི་ཤེས་བཀའ་བཞེས་མ་ཐོབ་པས་ཚང་མར་མིག་ཚོགས་ཀྱི་རྒྱུད་སྟོད་མཁན་ཟུར་ཚ་རྡོར་བ་ངག་དབང་ཚུལ་ཁྲིམས་སྟེ་འདི། འདི་རེད། ད་གིན་ཤོད་ཤོད་བྱུང་ང། ཚ་རྡོར་རེད། དེ་ལྟར་ཚེ་སྨོན་གླིང་རྒྱལ་ཚབ་དང་པོ་དེ་རེད། ཁོང། ཨ་ནི། ད་རྒྱལ་ཚབ་བསྐོས་པ་རེད། ཁོང་འདི་རེད་ཚ་རྡོར་བ། ངག་དབང་ཚུལ་ཁྲིམས། ད། ཁོང། ལྷ་ས་ལ་སློབ་གཉེར་ཡག་པོ་གནང། འདས་གཏོང་གནང་བཞིན་རེད། རྒྱ་ནག་ལ་ཆོས་དཔེ་ལ་གཏོང། ཆོས་སློབ་དགེ་རྒན་ལ་གཏོང་གནང་ཡས་གཅིག་རེད་ཨ་ནི་རྒྱ་ནག་ནས་ཡར་སྐད་གཏོང་གནང་རྗེས་ཁོང་ཚ་རྡོར་རེད་འདི་ཨ་ནི་རྒྱལ་ཚབ་བསྐོ་བཞག་གནང་རེད་འདི་འཇམ་པོ་ཞིབ་བརྗོད་ཡ་རེད་ཁོང་རྒྱ་ནག་ཆོས་སློབ་ལ་བཞུགས་ཡོད་པ་གདན་ཞུ་དང་འབྲེལ་བའི་ནོ་མིན་ཧན་གི་མཚན་གནས་བཅས་ད་ལྟའི་ནོ་མིན་ཧན་གི་མཚན་གནས་གནང་རེད་མཚན་གནས་བཅས་སྲིད་སྐྱོང་དུ་བསྐོ་བཞག་གིས་བཞུགས་ཡུལ་དམིགས་བསལ་མེད་གཤིས་སྲིད་སྐྱོང་དཱ་ལའི་བཱ་དུར་གྱི་བཞུགས་ཡུལ་དགའ་ལྡན་ཁང་གསར་དུ་འབུལ་གནང་མཛད་དེ་དེ་སང་དགའ་ལྡན་ཁང་གསར་དེ་དཱ་ལའི་བཱ་དུར་བཞུགས་ས་དེ་ཨ་ནི་ཁོང་བཞུགས་ས་དེ་མེད་ཙང་དེར་བཞུགས་རེད་དེའི་རྗེས་སུ་ཚེ་སྨོན་གླིང་དུ་བཞུགས་པས་ཚེ་སྨོན་གླིང་རྒྱལ་ཚབ་དང་པོ་འདི་ཡིན། འདི་ནས་ཁོང་དགའ་ལྡན་ཁང་གསར་ནས་ཚེ་སྨོན་གླིང་ལ་བཞུགས་ནས་ཚེ་སྨོན་གླིང་རྒྱལ་ཚབ་ཟེར་མཁན། དང་པོ་དེ་འདི་རེད། སྲིད་སྐྱོང་འདི་ནི་འཁྲུངས་ཡུལ་མདོ་སྨད་ཨ་མདོ་ཅོ་ནེ་ཁུལ་ནས་ཡིན་ཞིང་དབུས་སུ་གྲྭ་རྒྱུན་ལ་ཕེབས་ནས་སེར་སྨད་ཚ་རྡོར་ཁང་ཚན་ལ་བཞུགས་ཏེ་གདན་སའི་སློབ་གཉེར་མཐར་སོན་གྱིས་རྒྱུད་སྟོད་དུ་ཕེབས། རིམ་བཞིན་བླ་མ་དབུ་མཛད་དང་མཁན་པོ་གནང་བས་ཚ་རྡོར་མཁན་པོ་ཞེས་ཞུ། རྗེས་སུ་གཞུང་གནས་ནས་པི་ཅིང་ཆོས་སློབ་ཏུ་གཏོང་གནང་མཛད་དེ་པི་ཅིང་དུ་བཞུགས་རིང་ལྕང་སྐྱ་ཧུ་ཐོག་ཐུ་ཡེ་ཤེས་བསྟན་པའི་སྒྲོན་མེ་དང་ཐུགས་སྣང་སྐྱེ་བས་དེའི་མཐུ་ལ་བརྟེན་ནས་མན་ཇུ་གོང་མ་ཆན་ལུང་གིས་ཀྱང་གཟིགས་པ་ཆེན་པོ་ཡོད་ཚུལ་འདུག་ཅེས་ཁོང་སྲིད་སྐྱོང་གནང་བར་ལྷ་སར་སྤྱི་ལོ་ཆིག་སྟོང་བདུན་བརྒྱ་བདུན་ཅུ་དོན་བདུན་མེ་བྱ་ཟླ་བ་བདུན་པའི་ཚེས་ལྔ་ཉིན་ཕེབས་འབྱོར་གནང་སྐབས་སྔར་རྒྱུན་དང་མི་འདྲ་བའི་ལྷ་སའི་མི་མང་ཁྲི་ཕྲག་མང་པོས་མཇལ་ཁ་དང། ལྟད་མོར་འདུས་པ། དེ་སྔོན་རྒྱུད་པའི་དགེ་བཤེས་གྲྭ་རྐྱང་བྱས་ནས་གློ་བུར། གྲྭ་རྐྱང་ཞིག་ནས་གློ་བུར་བོད་ཀྱི་སྲིད་སྐྱོང་དུ་ཕེབས་པས་མི་མང་ནང་ཧ་ལས་པ་ལྟ་བུ་བྱས་ནས་ལྟ་བ་ཡོང་བ་རེད་ཅེས་ཁོ་རང་གི་རྣམ་ཐར་ནང་ལ་གསལ་གྱི་ཡོད་ཟེར་རྗེས་སུ་ཁོང་གིས་སྲིད་སྐྱོང་དགའ་ལྡན་ཁྲི་བ་ཡང་གནང་སྟེ་རྒྱལ་ཚབ་ཁྲི་རིན་པོ་ཆེ་ཞུ་བ་རེད། སྐབས་དེའི་དུས་བཀའ་བློན་དགའ་བཞི་བ་གུང་པཎྜི་ཏ་དང་བཀའ་བློན་གུང་ཀུན་དགའ་བསྟན་འཛིན། ཀུན་དགའ་བསྟན་འཛིན་ཐོན་པ་སྲིད་ཞི་དབང་འདུས་མདོ་མཁར་བསོད་ནམས་དབང་རྒྱལ་བཅས་ཡིན་ཟེར་ད་གི་དེའི་སྐབས་དེའི་བཀའ་བློན་དེ་ག་དེ་དེ་ག་དེ་རེད། བློ་སྟོབས་ལགས་དོན་གཅིག་གོང་ལས་ང་ཚོས་རགས་ཙམ་ཅིག་འདུག་ཟེར་གླེང་ན་བཟོ་ལྟ་སྐབས་དེ་དུས་ཡིན་པས་ན་ད་ལྟ་པཎ་ཆེན་སྐུ་འཕྲེང་དྲུག་པ་རྒྱ་ནག་ལ་གདན་ཞུ་ཞུས་པ་དང་དེའི་གནས་ཚུལ་ཅིག་བྱུང་ཡོད་ཟེར་བ། ལགས། ལོ་ཟླ་དེའི། མི་མདོ་ག་ལ་ད་གིན་ངས་ཅིག་གོང་དུ་ཞུས་པ་རྒྱ་གནས་ཚུལ་ང་ཚོ། བོད་དང་རྒྱ་ནག་བར་གནས་ཚུལ་འགའ་ཤས་ཐོག་ལ་དངོས་གནས་ཀྱི་ཡང་ཆོས་རང་བསམ་བློ་བཏང་གི་ཨ་ཡོད་ན་དེ་ཆབ་སྲིད་ཀྱི་གནས་བབ་ལ་ཡང་ཁོ་ཚོས་གོ་སྐབས་དེ་འདྲ་ལེན་གྱི་འདུག་བསམ་བསམ་གི་འདུག་ཟེར་ཡས་ཀྱི་ངས་ཀྱི་བསམ་ཚུལ་ཞུས་པ་དེའི་ནང་གི་ཕྱོགས་གཅིག་དེ་འདྲ་བོད་དང་རྒྱ་ནག་གི་བར་ལ་དེ་ཆ་ཚང་ལུགས་པའི་དེ་ཆོས་ཀྱི་གནད་དོན་ཅིག་མ་ཡིན་པ་དེའི་ནང་ལ་ཡང་ཆབ་སྲིད་ཀྱི་དཀའ་ངལ་ཅིག་ཡོད་པ་དེ

པཎ་ཆེན་རིན་པོ་ཆེ། རྒྱ་ནག་ལ་གདན་འདྲེན་པེ་ཅིང་ལ་གདན་འདྲེན་ཞུ་ཡས་དེ་གནས་སྟངས་ག་འདྲ་བྱས་ནས་གདན་འདྲེན་ཞུས་རེད་ཟེར་ན་འགྲེལ་བཤད་རྒྱག་སྟངས་གཉིས་གཅིག་མན་ཇུ་གོང་མའི་ཆན་ལུང་ལོ་བདུན་ཅུ་ཟིན་པའི་གི་བ་ཡེར་ལ་དུས་སྐབས་སུ་ད་འཁྲུངས་སྐར་གྱི་བཟོ་འདྲ་ཅིག་ཟེར་བ་ཁོ་རང་ཚོ་བ་ཡེ་བ་ཡེ་ན་ཞིག་ལབ་གི་འདུག་འཁྲུངས་སྐར་གྱི་ད་གདན་འདྲེན་དགའ་སྟོན་གདན་འདྲེན་ལ་གདན་འདྲེན་མར་ཕེབས་རྒྱུ་སོ་ར་ཞུས་པ་རེད། ད་གདན་འདྲེན་ཞུ་རྒྱུ་སོགས་རེད། དངོས་གནས་བྱས་ན་དུས་སྐབས་དེའི་སྐབས་སུ་དཔལ་ལྡན་ཡེ་ཤེས་གདན་འདྲེན་ཞུ་ཡས་དེ་འཁྲུངས་སྐར་དང་འདི་འདྲའི་གི་ཆེད་དུ་ཆོས་ལུགས་ཀྱི་ཆེད་དུ་ཙམ་ཡིན་ས་མ་རེད་བསམ་གི་ཆོས་ལུགས་དང་ནམ་རྒྱུན་བྱེད་སྒོ་གི་ཙམ་ད་དེའི་ནང་ལ་ཞེད་སྣང་ཅིག་ག་རེ་བྱུང་ཡོད་རེད་ཟེར་ན། ཆིག་སྟོང་བདུན་བརྒྱ་བདུན་ཅུ་དོན་བདུན་གཡས་གཡོན་བདུན་ཅུ་དོན་དྲུག་དོན་བདུན་གཡས་གཡོན་འདི་ཚོ་ལ་བོད་ནང་ལ་ཕྱི་རྒྱལ་གྱི་མི་རིགས George Bogle ལབ་མཁན་ཅིག་སླེབས་ཡོད་རེད། ད་དེའི་ལས་དེའི་ཐོག་ལ། ད George Bogle ལབ་མཁན་ཕྱི་རྒྱལ་མི་རིགས་ཡིན་ཡས་དེ་དབྱིན་ལན་རེད་ད་རྒྱ་གར་དེ་དབྱིན་ཇིའི་འོག་ལ་བསྡད་དུས་སྐབས་སུ་དེ་ཤར་ཀ་ལི་ཀ་ཏའི་ངོས་ལ East India Company ལབ་ཤར་རྒྱ་གར་ཚོང་དོན་ཀུང་སི་ལབ་མཁན་ཅིག་ཡོད་རེད་འདིའི་གི་མི་དེ་ཚོའི་གི་ད་དེ་འདྲ་ངེད་ཚོ་བང་ག་ལི Bengal གི་རྒྱ་རྒྱུད་དེ་ཚོ་ཚང་མ་ལ་དབང་བསྒྱུར་ལུགས་བྱས་རྗེས་ཨ་ནི་འབྲུག་དང་འབྲས་ལྗོངས་དང་དེ་ཚོ་རིམ་པས་ཚུར་བརྒྱུད་རྗེས་ཨ་ནི་བོད་ལ་གསང་ཉུལ་ཟེར་དགོས་རེད་ང་ཚོའི་རྟོག་ཞིབ་ལ་ཡོང་ཡས་ཀྱི་དེ་འདྲ་བསམ་བློ་དེ་འདྲ་བཏང་གི་ཡོད་རེད་དེ་བཏང་ཡོང་དུས་སྐབས་སུ་སྐབས་དེ་དུས་འབྲུག་དང་ཨ་ནི་ཨ་སམ་རྒྱལ་རྒྱུད་གཡས་གཡོན་འདི་ཚོ་ལ་རྙོག་དྲ་ལྷག་དུས་སྐབས་སུ་དེ་ལ་པཎ་ཆེན་རིན་པོ་ཆེས་བཀའ་ཡིག་ཅིག་སླེབས་རྗེས་ཁོ་ཚོས། ཞི་འགྲིག་བྱུང་རེད་ཞི་འགྲིག་བྱུང་བ་དེ་ལ་སྙད་བཏགས་རྗེས East India གི George Bogle ལབ་མཁན་གྱི Warren Hastings ལབ་མཁན་དེ་འགོ་ཁྲིད་དེ་རེད་དེའི་འོག་ལ་ཡོད་སྐྱོད་ཀྱི་ད་ལས་ཀ་བྱེད་མཁན George Bogle ཡིན་ན་ཁོ་རྒྱ་གར་ཤར་རྒྱ་གར་ཚོང་དོན་ཀུང་སི་ལབ་མཁན་དེ་གི་གསང་བའི་གི་མི་སྣ་དེ་འདྲ་རེད་ད་གསང་ཉུལ། ཁོ་བཏང་རྗེས་ད་ཁོའི་འབྲེལ་བ་མང་པོ་ལ་བྱུང་རྗེས་མཐའ་མ་དེ་གཞིས་ཀ་རྩེ་ལ་སླེབས་ཡོད་རེད། གཞིས་ཀ་རྩེ་ལ་སླེབས་ཡོད་རེད་དེ། ད་སྐབས་དེ་དུས་ཀྱི་སྐད་ཆ་ཁོ་རང་བཤད་སྟངས་དེ་རང་ག་འདྲའི་ལོ་ཅིག་གསུངས་ཡོད་རེད་ཟེར་ན། སྐབས་དེ་དུས་ཀྱི་བོད་ཀྱི་རྒྱལ་པོ་དེ་དེ་མོ་རེད་པ། དེ་མོ་གིས་ཨ་ནི་ཡ། པཎ་ཆེན་རིན་པོ་ཆེ་གིས་དེ Bogle ཡོང་གི་ཡོད་ཟེར་དུས་སྐབས་སུ་ཨ་ནི་བཏང་ན་འགྲིག་གི་མ་རེད། པཎ་ཆེན་རིན་པོ་ཆེ་འབྲུམ་གཡོལ་ལ་དེ་འདྲ་གཡོལ་གསུངས་ཡོད་རེད། ད་པཎ་ཆེན་རིན་པོ་ཆེའི་འབྲུམ་གཡོལ་ལ་མ་གཡོལ་བ་བྱས། པཎ་ཆེན་རིན་པོ་ཆེ་གི George Bogle བོད་ལ་མ་གཏོང་ཡས་དེ་ལ་ག་རེ་བཤད་ཡོད་རེད་ཟེར་ན། ཨ་ནི་ཡར་ཅིག་མན་ཇུ་གོང་མ་ལ་སྙན་སེང་ཞུ་དགོས་རེད་གདོང་མདོག་མན་ཇུ་གོང་མ་བུབ་ལས་གྱོན་དགོས་དཀའ་མོ་དེ་གསུངས་གནང་ཡོད་རེད་དོན་དངོས་ཐོག་པཎ་ཆེན་རིན་པོ་ཆེ་གི། བོད་དེ་མན་ཇུའི་འོག་ལ་མེད་ཡིན་པ་དེ་དེའི་གོང་ལ་གསུངས་ཡོད་རེད། གར་སེ་ན། འབྲུག་དེ་ཨ་ནི་བོད་གཞུང་གི་རྒྱལ་བ་རིན་པོ་ཆེ་གི། ག་རེ་ཟེར་ན་དེ་མངའ་ཁོངས་རེད་ཟེར་དེ་འདྲ། གསུངས་བསྡད་པ་རེད། བྱས་ཙང་ད་ཁོ་སྐབས་ཐོག་གི་ཁ་ཡོད་ས་ལོ་རེད། བྱས་ཙང་འདི་འདྲའི་གནད་དོན་གྱི་རྐྱེན་པས་གང་བྱས་ད George Bogle ལབ་མཁན་དེ་བཀྲ་ཤིས་ལྷུན་པོ་ལ་སླེབས་པཎ་ཆེན་རིན་པོ་ཆེ་ནས་ཕན་ཚུན་ལག་རྟགས་ཕུལ་རེས་བྱས་དེ་འདྲ་བྱས་རྗེས་ག་ལ་གང་འཚམ་ཅིག་གི་འབྲེལ་བ་བྱུང་རེད། ད་དེའི་གི་འབྲེལ་བ་དེ་བྱུང་རྗེས། མན་ཇུ་གོང་མ་ག་ལ་ཞེད་ཀྱི་ཡོད་རེད་ཟེར་ན། པཎ་ཆེན་རིན་པོ་ཆེ་འདི་ཨ་ནི་དབྱིན་ཇི་དང་མཉམ་པོ་འབྲེལ་བ་ཤུགས་ཆེ་པོ་ཆགས་པ་ཡིན་པ་ཡིན་ན་ད་མན་ཇུའི་གིས་བོད་ལ་འདུག་སེ་གནས་བབ་ཇི་དང་ཇི་སྐད་མགོ་སྐོར་བཏང་འདྲའི་གི་གནས་ཚུལ་དེ་ཚོ་ད་རྫུན་རྐུབ་རྟོལ་གྱི་རེད་ད་དེ་ནས་བྱས་ན་བོད་ལ་དབྱིན་ཇིའི་ཤུགས་རྐྱེན་ཤུགས་ཆེ་པོ་སླེབས་ས་རེད་བསམ་བསམ་གིས་བསམ་བློ་བཏང་རྗེས་ད་པཎ་ཆེན་རིན་པོ་ཆེ་ཨ་ནི་གཙང་ལ་བཞུགས་པ་ཡིན་ན་བཞག་པ་ཡིན་ན། དབྱིན་ཇི་གི་རང་བཞིན་གྱི་བོད་ནས་འབྲེལ་བ་ཅིག་བྱུང་ཚར་བ་ཡིན་པ་སོགས་ནི་འབྲེལ་བ་གཅིག་བྱུང་གཉིས་བྱུང་ནས་ཆེ་རུ་ཆེ་རུ་འགྲོ་གི་རེད་བསམ་གྱིན་ཨ་ནི་མར། པེ་ཅིང་ལ་གདན་འདྲེན་ཞུ་ཡས་ཀྱི་བསམ་བློ་དེ་བཅངས་ཡོད་ས་རེད་ད་པེ་ཅིང་ལ་གདན་འདྲེན་ཞུ་ཡས་དེ་བསམ་བློ་བཅངས་རྗེས་ཐ་མ་དེ་སྐུ་བཀྲོངས་ཡས་དེ་མན་ཇུ། མན་ཇུས་ཀྱི་ཆབ་སྲིད་འོག་ཏུ་སྐུ་བཀྲོངས་པ་དེ་མངོན་གསལ་པོ་ལོ་ཞེ་བོ་ཅིག་འདུག་ཡིན་ན་ཡང་ང་རང་ཚོ་རྣམ་ཐར་ནང་ལ་སྐུ་བཀྲོངས་རེད་ཟེར་ལབ་ཡོད་མ་རེད་སྐུ་གྲོངས་རེད་ཨ་ནི་པེ་ཅིང་མན་ཇུ་གོང་མ་དེ་དང་སེམས་འཚབ་ལོ་ཞེ་བོ་ཅིག་བྱས་པའི་སྐད་ཆ་ཡོད་ར། རྒྱུ་མཚན་ག་རེ་རེད་ཟེར་ན་པཎ་ཆེན་རིན་པོ་ཆེ་རྣམ་ཐར་ནང་ལ་པཎ་ཆེན་རིན་པོ་ཆེས་ད་དེ་ནས་མར་ཁམས་བརྒྱུད་ཨ་མདོ་བརྒྱུད་ཀྱི་ཆིབས་སྒྱུར་གནང་དུས་སྐབས་སུ་ད་སྐབས་དེ་དུས་རྒྱ་ནག་ལ་འབྲུམ་བུ་དེ་ཞེ་བོ་ན་ཚ་འདུག་པ། ད་རྣམ་ཐར་ནང་ལ་ག་རེ་ཟེར་བསྡད་ཡོད་རེད་ཟེར་ན་ཞབས་གྲས་ཚང་མ་ལོ་ནི་འབྲུམ་མའི་འབྲུམ་བུ་གི་ག་རེ་ཟེར་ན་སྔོན་འགོག་དང་བྱས་རེད། པཎ་ཆེན་རིན་པོ་ཆེ་ལ་ལ་ནི་འབྲུམ་བུ་གི་སྔོན་འགོག་བྱེད་ཡས་དེ་སུས་ཀྱང་ཞིག་ག་རེ་ཟེར་ན་དེ་འབུལ་ཡས་ཀྱི་དེ་བྱུང་ཡོད་མ་རེད་བསམ་བློ་དེ་འཁོར་མ་འོས་ཟེར་ན་ད་ཕུལ་ནི་ཡོད་མ་རེད། དངོས་གནས་བྱས་ན་ད་སྐུའི་སྲུང་སྐྱོབ་བྱེད་ས་གཙོ་བོ་དེ་སུ་རེད་ཟེར་ན་པཎ་ཆེན་རིན་པོ་ཆེ་རེད་པ། ད། ཞབས་གྲས་ཚང་མ་ལོ་ལ་ག་རེ་འབྲུམ་བུའི་དེ། མ་རག་གོང་ལ་པཎ་ཆེན་རིན་པོ་ཆེ་ལ་རག་དགོས་ཀྱི་ཡོད་རེད། རྒྱུ་མཚན་ག་རེ་ཟེར་ན་ཞབས་གྲས་དེ་ཚང་མ་པཎ་ཆེན་རིན་པོ་ཆེ་གི་སྐུའི་སྲུང་སྐྱོབ་བྱེད་དུ་ཡོང་རེད། བྱས་ཙང་འདིས་ཀྱི་སྐད་ཆ་དེ་ཁྱད་མཚར་ཞེ་བོ་ཞིག་ཡོད་རེད། དེ་དེ་ག་རང་གི་ཐོག་ནས་ག་རེ་ཟེར་ན་ད་པཎ་ཆེན་རིན་པོ་ཆེའི་ག་རེ་ཟེར་ན། སྐབས་དེ་དུས་མར་ཅིག་པེ་ཅིང་ལ་གདན་འདྲེན་ཞུ་ཡས་དེ་ཇོ་ཇི་བོ་གར་དང་འབྲེལ་བ་ཡོང་བས་ཨ་ནི་མར་པེ་ཅིང་ལ་གདན་འདྲེན་ཞུས་ཚར་བའི་རྗེས་ལ་ད་སོ་དུ་ཕུ་མི་འདྲ་བས་ཟེར་གྱི་འབྲུམ་བུའི་སྙུང་བ་འབྲུམ་བུའི་སྙུང་གཞི་བཞེས་ཁོ་རང་སྔོན་འགོག་དེ་གནང་ཡོད་མ་རེད་གཞན་པ་ཚང་མས་སྔོན་འགོག་གནང་རེད་པཎ་ཆེན་རིན་པོ་ཆེ་ཞིག་གཅིག་པུ་སྔོན་འགོག་གནང་ཡོད་མ་རེད་འདིས་ཀྱི་བཤད་སྟངས་འདིས་ཀྱི་ཐོག་ནས་ཁྱད་མཚར་ཞིག་བཤད་མ་ནུས་པའི་སྐད་ཆ་ཞིག་འདུག་ང་ཚོས་ནམ་རྒྱུན་ཅིག་ཟུར་བསྟན་ཁ་ཐུག་ལ་བཤད་མ་ནུས་ཞོར་ལ་ག་རེ་ཟེར་ན་སྐབས་དེ་དུས་བཤད་མ་ནུས་པའི་སྐད་ཆ་ཅིག་རྣམ་ཐར་ནང་ལ་དེ་འདྲ་འདུག་ཟེར་བཤད་བཞག་བསམ་གྱི་འདུག་རྒྱུ་མཚན་ག་རེ་ཟེར་ན་ཇོ་ཇི་པོ་ཀིར་ད་པཎ་ཆེན་རིན་པོ་ཆེ་པེ་ཅིང་ལ་ཕེབས་རེད་ཟེར་གི་གནས་ཚུལ་དེ་རྒྱ་གར། དབྱིན་ཇིའི་གཞུང་གིས་ཧ་གོ་བྱས་སྐབས་དེ་དུས་དབྱིན་ཇིའི་གཞུང་རང་མ་རེད་རྒྱ་གར་ཤར་ཚོང་དོན་ཀུང་སིས་ཧ་གོ་བྱས། པཎ་ཆེན་རིན་པོ་ཆེ་ལ་གི་ཐག་པ་ལྟ་བུ་ཅིག་བརྒྱུད་རྗེས་ཨ་ནི། རྒྱ་གར་ཤར་ཚོང་དོན་ཀུང་སི་དང་མན་ཇུ་གཉིས་པོའི་བར་ལ་འབྲེལ་བ་ཡོང་ཡས་ཀྱི་ཐབས་ཤེས་ལམ་ཆེད་དུ་ཇོ་ཇི་པོ་ཀིར་པེ་ཅིང་ལ་འགྲོ་ཡས་ཀྱི་འཆར་གཞི་བཏིང་འདུག་ག་ད་ཡིན་ན་ཁོ་རང་མར་འགྲོ་ཐུབ་ཡོད་མ་རེད་གྲོངས་རེད་ཤི་རེད། བྱས་ཙང་འདི་འདྲས་ཀྱི་གནས་ཚུལ་འདི་ཚོའི་ཐོག་ནས་ད་པཎ་ཆེན་རིན་པོ་ཆེ་པེ་ཅིང་ལ་ཡང་འདུག་སེ་བཞུགས་པ་ཡིན་པ་ཡིན་ན་ལ་རྒྱ་ནག་ལ་བཞུགས་པ་ཡིན་པ་ན་ཡང་དབྱིན་ཇི་གི་འདུག་སེ་འབྲེལ་བ་དེ་འདུག་སེ་ལྕང་སྐྱ་རིན་པོ་ཆེ་དང་དེ་ཚོ་བརྒྱུད་བྱས་ཡང་ཁོ་ཚོས་ཀྱི་དཀའ་ངལ་བཟོ་ས་རེད་བསམ་ཡས་ཀྱི་གནད་དོན་འདི་འདྲས་ཐོག་ནས་སྐུ་གྲོངས་པ་དེ་ལ་ཏན་ཏན་ག་རེ་ཟེར་ན་དོགས་པ་ཞེ་བོ་འདུག་ལ། ཤུལ་བཟང་རྟགས་འདིའི་ཐོག་ལ་ཡིན་ན་ཡང་ད་རྗེས་ལ་ཨ་ནི་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་དྲུག་པ་ཨ་ནི་རྒྱ་ནག་ལ་དགོངས་པ་ཆོས་དབྱིངས་སུ་ཐིམ་ཚུལ་བསྟན་པ་རྗེས་ནས་ཡང་གནས་ཚུལ་ལ་འགྱུར་བ་ཆེན་པོ་གཅིག་གིས་ཕྱིན་ཡོད་རེད་ལ། དེའི་སྐོར་དེ་ག་ཡང་ང་ཚོ་མུ་མཐུད་ཡང་སྟོབས་ལགས་ཀྱིས་ཨ་ནི་ལེ་ཚན་རྗེས་མའི་ནང་ལོགས་ལ་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ད་དེ་རིང་གི་ལེ་ཚན་འདི་ནི་ང་ཚོའི་གསན་མཁན་རྣམ་པ་ཚོ་ཡང་ངོ་སྤྲོད་ཞུ་མཚམས་ད་ག་བྱེད་གི་ཡིན་སྟོབས་ལགས་ཀྱིས་ཡང་དེ་རིང་ལེ་ཚན་ནང་ལོགས་ལ་ཞིབ་ཕྲའི་གནས་ཚུལ་ཁག་ངོ་སྤྲོད་གནང་བ་ཐུགས་རྗེ་ཆེ། འོ་ལགས་སོ་དྲོ་ལ།